ལོ་ལྔ་བཅུ་ཧྲིལ་པོ་འཁོར་བའི་དུས་དྲན་ལ་སྲུང་བརྩི་ཞུས་ཡོད་པའི་སྐོར། ཨིས་རལ་གྱིས་པ་ལེ་སི་ཐན་གཉིས་ཀྱི་རྒྱལ་ཁབ་ཞིག་བཟོ་དགོས་པའི་ཨ་མི་རི་ཀ་སོགས་རྒྱལ་སྤྱིའི་རྒྱལ་ཁབ་ཁག་གི་རེ་སྐུལ་ལ་མོས་མཐུན་མེད་ལུགས་བཤད་ཡོད་པའི་སྐོར་དང། དེ་རིང་ཨ་མི་རི་ཀའི་ནང་སྲིད་འཛིན་གྱི་ཉིན་མོར་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་སོགས་སྙན་སྒྲོན་ཞུ་གི་ཡོད་པས་རིམ་པས་གསན་རོགས་གནང།

ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་དེ་རིང་གཟའ་མིག་དམར་གྱི་ཉིན་མོ་གླིང་ཆེན་ཨ་མི་རི་ཀ་ལྷོ་མའི་རྒྱལ་ཁབ་སྦར་ཟིལ་དང་ཨར་ཇན་ཐི་ན་གྱི་ནང་དུ་ཕེབས་ཐོན་གནང་ཡོད་པ་དང། ཡུལ་གྲུ་དེ་གཉིས་ཀྱི་གཞུང་འཛིན་དབུ་ཁྲིད་དང་མཇལ་འཕྲད་ཀྱིས་འབྲེལ་ལམ་ཤུགས་ཆེ་རུ་གཏོང་རྒྱུའི་སྐོར་ལ་གྲོས་མོལ་གནང་འཆར་ཡོད་པ་དང། ད་རེས་ཀྱི་ཕེབས་དོན་གཙོ་བོ་དེ་ནི་སྦར་ཟིལ་གྱི་གྲོང་ཁྱེར Rio de Janeiro གྱི་ནང་དུ་རྒྱལ་ཁབ་ཉི་ཤུའི་ཕྱི་སྲིད་བློན་ཆེན་རྣམ་པའི་ལྷན་ཚོགས་སུ་དབུ་བཞུགས་གནང་རྒྱུ་ཡིན་པ་རེད།

ཨ་མི་རི་ཀའི་ནོར་སྲིད་ཐད་ཀྱི་གཞུང་འཛིན་མི་སྣ་གནད་ཡོད་གཉིས་ཀྱིས་གལ་སྲིད་རྒྱ་ནག་གིས་ཁྲོམ་རའི་དགོས་མཁོ་ལས་ལྷག་པའི་དངོས་ཟོག་ཐོན་སྐྱེད་བྱེད་པའི་དཀའ་ངལ་སེལ་ཐབས་སུ་རིན་གོང་ཆུང་བའི་ཐོག་ནས་རྒྱལ་སྤྱིའི་ཁྲོམ་ར་ལ་ཕྱི་ཚོང་ཤུགས་ཆེ་རུ་གཏོང་ཐབས་བྱས་ཚེ་དེས་འཛམ་གླིང་གི་ཁྲོམ་རའི་དངོས་ཟོག་གི་རིན་གོང་ལ་གནོད་འཚེ་བཟོ་རྒྱུ་ཡིན་པས་ཨ་རི་དང་མནའ་མཐུན་རྒྱལ་ཁབ་ཚོས་རྒྱ་ནག་ལ་ཡ་ལན་སློག་སྲིད་པ་ཡིན་ཅེས་ཉེན་བརྡ་བཏང་ཡོད་པའི་གནས་ཚུལ་ཐོན་འདུག་ཨིན་ཇིའི་ནོར་སྲིད་གསར་ཤོག་གིས་ཨ་རིའི་ནོར་སྲིད་ལྷན་ཁང་གི་རྒྱལ་སྤྱིའི་ཚོང་དོན་སྐོར་གྱི་དྲུང་ཆེ་གཞོན་པ Jay Shambaugh གིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་ཉེ་ཆར་རྒྱ་ནག་ནང་དུ་ཕེབས་པའི་སྐབས་སུ་གོང་ཞུས་ལྟར་རྒྱ་ནག་ལ་ཉེན་བརྡ་བཏང་པ་དང་རྒྱ་ནག་གཞུང་ནས་ཁྲོམ་རའི་དགོས་མཁོ་ལས་ལྷག་པའི་ཐོན་སྐྱེད་བྱེད་པའི་དཀའ་ངལ་སེལ་ཐབས་ཀྱི་འཆར་གཞི་ཞིག་མ་བཏིང་བར་རྒྱལ་སྤྱིའི་ཁྲོམ་རར་གནོད་འཚེ་བཟོས་ཚེ་ནུབ་ཕྱོགས་རྒྱལ་ཁབ་ཚོས་ཡ་ལན་སློག་རྒྱུ་ཡིན་ཞེས་གསལ་སྟོན་གནང་ཡོད་པ་རེད། གཟའ་འཁོར་སྔོན་མའི་གཟའ་པ་སངས་ཀྱི་ཉིན་མོ་ཨུ་རུ་སུ་གྱི་བཙོན་ཁང་ཞིག་གི་ནང་ལོ་བཅུ་དགུ་བཙོན་འཇུག་གི་ཁྲིམས་ཆད་འོག་ཏུ་ཡོད་མུས་ཡིན་པའི་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་གྱི་དབང་ཆ་གཅིག་སྡུད་ཀྱི་སྲིད་གཞུང་ལ་ངོ་རྒོལ་བའི་དབུ་ཁྲིད་གྲགས་ཅན་སྐུ་ཞབས་ཨ་ལེག་སི་ནེ་ཝེ་ལིན་འདས་གྲོངས་སུ་གྱུར་པའི་སྐོར་ལ་ཨུ་རུ་སུ་གཞུང་ནས་གསལ་བསྒྲགས་བྱས་པའི་རྗེས་དམ་པ་དེའི་སྐུ་ཟླ་ལྕམ་ཡུ་ལི་ཡ་ནེ་ཝེ་ལིན་གྱིས་ཨུ་རུ་སུའི་གཞུང་དང་སྲིད་འཛིན་ཕུ་ཀྲིན་ལ་ཁ་གཏད་ཀྱི་ལས་འགུལ་ཁག་མུ་མཐུད་དེ་སྤེལ་རྒྱུ་ཡིན་ཞེས། ཁ་སང་བརྙན་པར་བརྒྱུད་ཀྱི་སྤྱི་བསྒྲགས་ཤིག་གི་ནང་དུ་གསུངས་ཡོད་པ་མ་ཟད་ཝ་ལ་ཏྲེ་མེ་ཕུ་ཀྲིན་གྱིས་ངའི་བཟའ་ཟླ་བཀྲོངས་པ་རེད་ཅེས་གསུངས་ཡོད་པ་རེད། ཨུ་རུ་སུའི་བཙོན་ཁང་གི་གཞུང་འབྲེལ་མི་སྣ་ཚོས་སྐུ་ཞབས་ཨ་ལེག་སི་ནེ་ཝ་ལེན་བཀག་ཉར་བྱེད་ཡུལ་ཨུ་རུ་སུ་གྱི་བྱང་མཐའ་ལ་ཡོད་པའི་ངལ་རྩོལ་ར་བ་ཞིག་གི་ནང་གློ་བུར་དུ་དྲན་མེད་དུ་བརྒྱལ་བའི་རྗེས་ལ་འདས་གྲོངས་སུ་གྱུར་ཡོད་པར་འགྲེལ་བརྗོད་བྱེད་ཀྱི་ཡོད་ཀྱང་མི་མང་པོ་ཞིག་གིས་ཨུ་རུ་སུ་གྱི་ནང་སྲིད་འཛིན་འོས་འདེམས་སླེབས་པའི་གོང་དེར་ཕྱོགས་འགལ་ཚོགས་པའི་དབུ་ཁྲིད་ཞིག་གློ་བུར་དུ་འདས་གྲོངས་སུ་གྱུར་པ་དེ་ལ་དོགས་པ་ཆེན་པོ་བྱེད་བཞིན་ཡོད་པ་རེད། རྒྱ་ནག་གི་དབུས་དངུལ་ཁང་གི་འགན་འཛིན་ཟུར་པ་ལིའུ་ལན་ཀེ་ལ་ལྐོག་རྔན་རུལ་སུངས་ཀྱི་ཉེས་འཛུགས་འོག་ཏུ་གོ་གནས་ནས་གནས་དབྱུང་དང་ཁྲིམས་བཤེར་བྱེད་བཞིན་ཡོད་པ་དང་མཉམ་འབྲེལ་གསར་ཁང་གིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་ལྐོག་རྔན་ཟ་ལེན་ལ་རྡུང་རྡེག་ཟེར་བའི་ལོ་མང་རིང་གི་ལས་འགུལ་དེའི་ནང་གཞུང་གི་ཁེ་ལས་ཁང་ཆེ་ཁག་ཞིག་གི་དབུ་ཁྲིད་གཞན་ཞིག་ལ་ཉེས་འཛུགས་བྱས་པ་ཞིག་རེད་ཅེས་གནས་ཚུལ་སྤེལ་འདུག་རྒྱ་ནག་གི་འབྲིང་རིམ་ཁྲིམས་ཁང་ནས་ལིའུ་ལེན་ཧྭ་ནས་དབུས་དངུལ་ཁང་གི་འགན་འཛིན་གྱི་ལས་དུས་འཛིན་པའི་རིང་ལ་གོ་གནས་ལོག་སྤྱོད་བྱས་པ་དང་ཁེ་བཟང་འདྲ་མིན་ལེན་པ། ཁྲིམས་དང་མི་མཐུན་པའི་བུ་ལོན་གཡར་གཏོང་བྱས་པ་སོགས་ནག་ཉེས་བསགས་ཡོད་པ་གསལ་བསྒྲགས་བྱས་ཡོད་པ་རེད། རྒྱ་ནག་གི་ཀྲུང་གོའི་དངུལ་ཁང་ངམ་དབུས་དངུལ་ཁང་ནི་གཞུང་ལ་དབང་བའི་དངུལ་ཁང་ཆེ་ཤོས་འདི་ཆགས་ཀྱི་ཡོད་པ་རེད། གཟའ་ཟླ་བའི་ཉིན་མོ་རྒྱ་ནག་གི་མཚོ་སྲུང་དམག་མིས་ཐའེ་ཝན་གྱི་མཚོ་ཁའི་གྲོང་ཁྱེར་ཅིང་མེན་གྱི་ཉེ་འགྲམ་གྱི་མཚོ་ཐོག་ཏུ་ཐའེ་ཝན་གྱི་སྤྲོ་འཆམ་པའི་གྲུ་གཟིངས་ཤིག་གི་ནང་འཛུལ་ཏེ་རྟོག་ཞིབ་ཟེར་བ་བྱས་ཡོད་པས་ཐའེ་ཝན་གྱི་འགྲུལ་པ་ཚོ་ལ་འཇིགས་སྣང་བྱུང་བ་དང་ཐའེ་ཝན་གྱི་མཚོ་སྲུང་དམག་གི་གྲུ་གཟིངས་འཕྲལ་དུ་འབྱོར་ཏེ་རྒྱ་མིའི་མཚོ་སྲུང་དམག་མི་ཕྱིར་འབུད་བཏང་པ་སོགས་གནས་ཚུལ་བྱུང་ཡོད་པ་རེད། གནས་ཚུལ་དེ་ནི་ཉེ་ཆར་ཕྱི་ཚེས་བཅུ་བཞིའི་ཉིན་མོ་ཐའེ་ཝན་གྱི་མཚོ་ཁའི་གྲོང་ཁྱེར་ཅིན་མེན་གྱི་ཉེ་འགྲམ་གྱི་ཉ་འཛིན་མི་ཆོག་པའི་མཚོ་ཁའི་ཁུལ་དུ་རྒྱ་ནག་གི་ཉ་པའི་གྲུ་གཟིངས་ཡོང་སྟེ་ཉ་འཛིན་བྱས་པར་ཐའེ་ཝན་གྱི་མཚོ་དམག་ནས་དེ་ཁུལ་ནས་ཕྱིར་འབུད་གཏོང་རྒྱུའི་ཆེད་དུ་རྗེས་འདེད་བཏང་པའི་སྐབས་སུ་གྲུ་གཟིངས་མགོ་རྟིང་ལོག་སྟེ་རྒྱ་མི་ཉ་པ་གཉིས་འཆི་སྐྱོན་བྱུང་བའི་རྗེས་ལ་རྒྱ་ནག་གཞུང་ནས་ཐའེ་ཝན་གྱི་མཚོ་སྲུང་དམག་མིས་རྒྱ་ནག་གི་ཉ་པ་བསད་པ་རེད་ཅེས་ཉེས་འཛུགས་བྱས་པ་སོགས་ཕྱོགས་གཉིས་ཀྱི་བར་རྩོད་གཞི་ཤུགས་ཆེ་བྱུང་བཞིན་པའི་སྐབས་འདིར་བྱུང་བའི་གནས་ཚུལ་ཞིག་ཆགས་ཀྱི་ཡོད་པ་རེད། ཨིསི་རལ་གྱིས་གལ་སྲིད་ཧ་མ་སི་ཀྱིས་མིའི་གཏའ་མ་ཚོ་གང་མགྱོགས་གློད་གྲོལ་གཏོང་རྒྱུ་སོགས་ལ་མོས་མཐུན་མ་བྱས་ཚེ་ག་ཛ་ས་ཁུལ་གྱི་རཱ་ཧྥ་གྲོང་ཁྱེར་གྱི་ནང་དུ་དྲག་རྒོལ་བྱེད་རྒྱུ་ཡིན་ཞེས་ཉེན་བརྡ་བཏང་པའི་གནས་ཚུལ་ཐོན་འདུག་རཱ་ཧྥ་གྲོང་ཁྱེར་གྱི་ནང་འདས་པའི་ཟླ་བ་བཞི་ཙམ་གྱི་རིང་ཨིསི་རལ་དང་ཧ་མ་སི་བར་གྱི་དམག་འཁྲུག་གི་ཁྲོད་དུ་དཀའ་ངལ་ཤུགས་ཆེ་འཕྲད་པའི་པ་ལི་སི་ཐི་ནིན་གྱི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་ཞིག་ཡོད་པར་བརྟེན། གལ་སྲིད་ཨིསི་རཱཨེལ་ནས་གྲོང་ཁྱེར་དེའི་ཐོག་ལ་དྲག་རྒོལ་བྱས་ཚེ་མི་སེར་དཀྱུས་མ་འཆི་སྐྱོན་ཤུགས་ཆེ་ཞིག་ཡོང་རྒྱུ་ཡིན་པས་རྒྱལ་ཚོགས་དབུས་པའི་འཛམ་གླིང་གི་དབུ་ཁྲིད་མང་པོས་ཨིསི་རཱཨེལ་ལ་འཆར་གཞི་དེ་ཕྱིར་འཐེན་བྱེད་དགོས་ཅེས་གནོན་ཤུགས་སྤྲད་ཀྱི་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐན་ནས་ཨ་རིའི་རླུང་འཕྲིན་ཁང་ནས་ལས་རིམ་དངོས་གཞི་ཁག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་སྤྱི་ཟླ་གཉིས་པའི་ཚེས་བཅུ་དགུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱིས་སྔར་སྲོལ་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་མཛད་སྒོར་ལྷན་བཞུགས་གནང་བ་དང་སྦྲགས་བཀའ་ཤག་གི་ལས་དོན་སྙན་སྒྲོན་ཆེད་དུ ྋགོང་ས་མཆོག་ལ་གཟིམ་ཆུང་མཇལ་བཅར་ཞུས་ཡོད་པ་སོགས་ཀྱི་སྐོར་ང་ཚོའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་གནས་ཚུལ་བཏང་བ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ་དང་བོད་ཟླ་དང་པོའི་ཚེས་བཅུ་ཉིན། བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱིས་སྔར་སྲོལ་གཞུང་འབྲེལ་ཚེས་བཅུ་གཟབ་གསོལ་མཛད་སྒོར་ལྷན་བཞུགས་དང་སྦྲགས་བཀའ་ཤག་གི་ལས་དོན་སྙན་སྒྲོན་ཆེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གཟིམ་ཆུང་མཇལ་བཅར་ཞུས་གནང་ཡོད་པ་རེད། མཇལ་ཁ་གྲུབ་མཚམས་འདི་གའི་གསར་འགོད་པས་སྲིད་སྐྱོང་མཆོག་ལ་ད་རེས་ཀྱི་མཇལ་ཁའི་དགོས་དོན་དང་དེ་བཞིན་མཇལ་ཁའི་སྐབས་སུ་ཞིབ་ཕྲའི་སྙན་སྒྲོན་ཞུ་རྒྱུ་ཇི་བྱུང་སྐོར་བཅར་འདྲི་ཞུས་པར། ད་རིང་སྤྱི་བཏང་གི་ང་ཚོ་སྔ་མོ་ནས་བོད་ཀྱི་ལམ་ལུགས་སྲོལ་བྱས་ཚེས་བཅུ་གཟབ་གསོལ་བྱས་ནས་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་ལ་ཡང་ལྷ་ཆོས་སྐྱོང་སྲུང་མ་ཚོ་སྐུ་གསོལ་ཕེབས་ཡ་གི་དང་ཨ་ནི་བཀའ་ལུང་གནང་ཡ་གི་རྟེན་འབྲེལ་གྱི་ལམ་ལུགས་སུ་ལོ་རྟག་པར་ཚེས་བཅུ་གཟབ་གསོལ་ཉིན་མོ་དེ་སྐུ་མདུན་དབུ་བཞུགས་ཐོག་ནས་གནང་གི་ཡོད་རེད་དེ་ཡིན་པའི་སོང་ཙང་དེའི་མཛད་སྒོ་རེད་ཕོ་བྲང་ནང་ལོག་ལ་དེའི་རྗེས་ལ་ཡ་ད་མཇལ་ཁ་ཞུས་པ་དེ་ཁ་སང་ཉེ་ལམ་ཕར་ཚུར་ཕྱིན་པའི་གི་གནད་དོན་རེད་དེ་ནས་མ་ད་ལྟ་ཀོ་ལེ་གྷལ་ལོ་ལྔ་བཅུ་སྲུང་བརྩི་ཞུ་ཡ་རེད་ཨ་ནི་སྤྱི་བཏང་གི་ད་བཀའ་ཤག་ཡ་སླེབས་ནས་ལོ་གཉིས་དང་ཕྱེད་ཀ་ལྷག་ཡ་ད་དུས་ཚོད་ཕྱེད་ཀ་ལྷག་ཞིག་ཟིན་གི་ཡོད་པའི་སོང་ཙང་སྤྱི་ཡོངས་ཀྱི། ལས་དོན་སྙན་ཞུ་ཞུ་ཡས་རེད་དེ་གའི་ཆ་ཚང་སྤྱི་བཏང་རྒྱལ་བ་རིན་པོ་ཆེ་མ་ག་ན་ཡང་དེ་ག་ཚོའི་སྐོར་ལ་ཡང་མཇལ་ཁ་ཞུ་ཡས།
དེ་དང་འབྲེལ་ནས་ཉེ་ལམ་ཨ་རིའི་གྲོས་ཚོགས་འོག་མས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་གནང་ཡོད་པའི་སྐོར་ཡང་སྙན་སེང་ཞུས་ཡོད་པ་དང་སྦྲགས། ད་ལྟའི་བཀའ་ཤག་གི་ངོས་ནས། རྒྱ་ནག་གིས་འཛམ་གླིང་གང་སར་བོད་ཀྱི་བྱུང་རབས་ལ་ལོག་བཤད་བྱེད་བཞིན་ཡོད་པར་གདོང་ལེན་བྱ་ཆེད་དུ་གཙོ་བོ་རྒྱལ་བ་རིན་པོ་ཆེའི་དགོངས་པ་དང། གཞུང་གི་ལངས་ཕྱོགས་དབུ་མའི་ལམ་ལ་ཤར་བསྐྱོད་གནང་བའི་ཐོག་ནས་འཐབ་ཇུས་ཀྱི་ཐོག་ནས་བོད་ཀྱི་དངོས་ཡོད་བྱུང་རབས་ལ་ངོས་འཛིན་དགོས་པའི་འབད་བརྩོན་གནང་བཞིན་ཡོད་པ་འདི་ལྟར་གསུངས་གནང་སོང། ད་དོན་དག་གལ་ཆེ་ཤོས་དེ་རྒྱ་ནག་གིས་འཛམ་བུ་གླིང་ནང་ལོགས་ལ་ཡང་བོད་ཀྱི་བྱུང་རབས་ལ་ལོག་བཤད་བྱས་ཏེ་ད་རྒྱ་ཁྱབ་ཆེན་པོ་ཞེ་པོ་ཅིག་བྱས་རྒྱལ་ཁབ་སུ་གཅིག་གིས་རྒྱ་ནག་ལ་ཁ་གཏད་བཅག་བྱས་དེ་བཤད་མ་ཐུབ་པའི་གནས་སྟངས་ཅིག་གི་འོག་ནས་བོད་ཀྱི་བྱུང་རབས་སྒང་ལ་ཡང་ང་ཚོས། ངོས་འཛིན་བྱེད་མ་བྱུང་བ་ཡིན་ན། ཨ་ནི་དབུ་མའི་ལམ་ལ་གདེང་འཇོག་ཡོང་ཁག་པོ་དང། རང་བཙན་རྩོད་ཡ་དག་ཕལ་ཆེར་ཁག་པོ་ཆགས་འགྲོ་གི་རེད་བ་དེ་ཡིན་དུས་ཙམ་པ། ངས་ནམ་རྒྱུན་ནས་བོད་ཀྱི་བྱུང་རབས་འདི་སྒང་ལ་རྒྱུ་མཚན་བཞི་བཤད་བསྡད་ཀྱི་ཡོད་གཅིག་དེ་རྒྱ་ནག་གི་གཞུང་གིས་བོད་ཀྱི་བྱུང་རབས་སྒང་ལ་ཡང། འཁྱོག་བཤད་བྱས་ན་ལོག་བཤད་བྱས་པ་ཡིན་ན་ད་ལྟ་དེ་ཡ་གོ་རེ་ཡོད་མ་རེད་ཁོ་བྱུང་རབས་བྱུང་རབས་རེད་དེ་སུ་གཅིག་གིས་བཅོས་ཐུབ་ཡ་ཡོད་མ་རེད་བཟོ་ཐུབ་ཡ་ཡོད་མ་རེད་ཁོ་ཉམས་ཞིབ་པ་ཚོས་ཉམས་ཞིབ་བྱས་ཡོང་དགོས་རེད་བ། གཉིས་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་གིས་བཤད་ལབ་པ་ཙམ་གཅིག་གིས་ནེ་ཙོ་ནང་བཞིན་བྱས་ནས་བཤད་དེ་འདྲ་འགྲིག་མ་རེད་བ། བྱས་ཙང་ད་ལྟ་ང་ཚོ་ཕར་ཚུར་འགྲོ་དུས་ཙམ་པ་མ་ཁེལ་དང་ལའུ་གི་དེབ་བྲིས་བྱས་པ་ཚོ་འཁྱེར་བྱས་ཁོ་རང་ཚོ་ཀློག་རོགས་བྱེད། འདི་ཀློག་པའི་ཐོག་ནས་བོད་ཀྱི་ལོ་རྒྱུས་དང་བྱུང་རབས་ཤེས་པའི་ཐོག་ནས་ལངས་ཕྱོགས་གཅིག་འཛིན་དགོས་རེད་མ་གཏོགས་གཅིག་རྒྱ་ནག་གཞུང་གཅིག་པོས་བཤད་ནས་ཕན་མ་རེད་བ། གསུམ་པ་དེ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་བོད་པ་ཚོས་ཀྱི་བོད་ཀྱི་བྱུང་རབས་ལ་ཡང་དོ་སྣང་མ་སྤྲད་པ་ཡིན་ན། ཨ་ནི་གཞུག་མ་ང་ཚོ་མི་རབས་གསར་པ་ལ་ག་རེ་རྩིས་སྤྲད་ཀྱི་ཡིན་པ། དེ་ཡིན་དུས་ང་རང་ཚོའི་མི་རབས་ཚོའི་བཏགས་པའི་མི་རིགས་ཚོའི་བཏགས་པའི་ནང། བཞི་པ་དེ་རང་བཙན་དང་དབུ་མ་སུས་ག་རེ་བཤད་གི་ཡོད་པ་ཡིན་ནའང། བོད་མི་སྒྲིག་འཛུགས་ཀྱི་ལངས་ཕྱོགས་དེ་དབུ་མ་རེད་དེ་ཤར་བསྐྱོད་བྱས་ནས་འགྲོ་ཡ་རེད། རང་བཙན་བཤད་མཁན་ཡིན་པ་ཡིན་ནའང་འདས་པའི་གི་བྱུང་རབས་ཀྱི་ཐོག་ནས་རང་བཙན་ཡིན་པ་སྒྲུབ་མ་ཐུབ་པ་ཡིན་ན་མ་འོངས་རང་བཙན་རྩོད་ཡ་གི་གནས་བབ་ཅིག་ཡོང་མ་རེད་བ། དེ་དང་དབུ་མ་ལ་གདེང་འཇོག་ཡོང་ཡ་གི་ཆེད་དུ་རང་བཙན་གྱི་གནས་བབ་ལ་ངོས་འཛིན་དགོས་ཡ་དེ་ཡིན་དུས་ང་ཚོ་དམིགས་ཡུལ་གཅིག་པ་ཆགས་ཀྱི་འདུག་བ། བྱས་ཙང་འཁོན་དགོས་ཡ་གལ་མི་འདུག་ཨ། མཉམ་རུབ་བྱས་ནས་ལས་ཀ་བྱས་ནས་བྱས་ཐུབ་པ་ཡིན་རོགས་བྱས་ན་བསམ་བློ་རྒྱ་ཆེ་སོས་བཏང་བྱས། སྒེར་གྱི་ཁེ་ཕན་དང་སོ་སོའི་ལུང་ཚན་ཁེ་ཕན་དང་དེ་ཚོ་ཙམ་དུ་མ་ཡིན་པར་བྱས་བྱས་ང་ཚོ་བོད་སྤྱི་པའི་གི་བསམ་བློ་རྒྱ་ཆེ་སོ་བཏང་ཐུབ་པ་ཡིན་ན། ད་ལྟ་བཀའ་ཤག་གི་བཀའ་ཤག་སྐབས་བཅུ་དྲུག་པའི་གི་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས་དབུ་མའི་ལམ་ལ་ཤར་བསྐྱོད་བྱས་པ་དང་མཉམ་དུ། ཐབས་བྱུས་དེ་ལ་ཡ་ཨ་ནི་བོད་ཀྱི་བྱུང་རབས་ལ་ངོས་འཛིན་དགོས་ཡ་གི་གནས་བབ་དེ་ང་ཚོ་ཚང་མ་ལོག་གཅིག་པ་ཆགས་བསྡད་ཀྱི་ཡོད་དེ་ཚང་མ་ཚང་མ་ལོག་ད་ཧ་རུག་བ་རུག་བྱས་ནས་བྱས་རོགས་བྱས། བསམ་བློ་རྒྱ་ཆེ་སོས་བཏང་རོགས་བྱས་བྱས་ཨོ་དེ་ཞུ་བ་ཡིན།
དེ་དང་ཕྱོགས་མཚུངས་ད་རེས་ཀྱི་མཇལ་བཅར་སྐབས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཇི་ཕེབས་བཅར་འདྲི་ཞུས་པར་སྲིད་སྐྱོང་མཆོག་ནས་མུ་མཐུད་གསུང་གནང་དོན། རྒྱལ་བ་རིན་པོ་ཆེས་ད། བོད་རྒྱའི་བོད་རྒྱའི་གི་ཐོག་ལ་ནི་ནམ་རྒྱུན་བཀའ་གནང་ཡ་ད་ག་རང་རེད་བརྟན་པོ་བྱེད་ཟེར་བཀའ་གནང་ཡ་དེ་རེད་ང་ཚོ་ཕར་ཞུ་བོ་ཞུ་བོ་ཅིག་རེ་བ་བསྐྱོད་རྒྱབ་དགོས་ཡ་ནི་གང་ཡོད་མ་རེད་དེ་ཕར་ཕྱོགས་ནས་ཚུར་འབྲེལ་བ་བྱེད་ཀྱི་ཡོད་པ་ཡིན་དུས་ང་ཚོ་མུ་མཐུད་ནས་དེ་མཇུག་སྐྱོང་བྱེད་ཡ་རེད་ད་དེ་ཚོ་དང་ཨ་ནི། ད་རྒྱ་ཆེ་ས་ནས་ག་འདྲ་རེད་ལྷ་ཆོས་སྐྱོང་སྲུང་མ་ཚོས་གསུང་ཡ་དེ་རེད་ང་ཚོ་བོད་པ་ཚོས་ནང་ཁུལ་གཅིག་སྒྲིལ་ཡག་པོ་བྱ་དགོས་ཀྱི་འདུག་གསུང་ཡ་དེ་དེ་མ་གཏོགས་སྤྱི་གི་སྡོང་གྲོགས་ཡོད་པ་དང་ང་ཚོའི་ལས་དོན་བྱེད་ཞོར་འཛོལ་ཡ་སྡོང་གྲོགས་ཡོད་པའི་སྐོར་དེ་བཀའ་གནང་གི་འདུག་དེ་གནས་ཆུང་ཡིན་ནའི་རེད་དེ་ག་ཚོད་རེད་གཡུ་སྒྲོན་མ་ཡིན་ནའི་ཚང་མ་ལོག་བཀའ་ཐང་གནང་གི་འདུག་ད་གཙོ་བོ་གཙོ་བོ་དེ་གལ་ཆེ་ཤོས་དེ་ང་ཚོ་བོད་མི་ནང་ཁུལ་རྡོག་རྩ་གཅིག་སྒྲིལ་ཆགས་པ་བྱ་འདི་ལྟ་བུ། གཞན་ཡང་འདི་ལོའི་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་ལ་རེས་འཁོར་བསྐྱར་ཞིབ་སྐབས་བོད་དོན་ཐོག་ལ་གླེང་སློང་གནང་མཁན་གྱི་རྒྱལ་ཁབ་དེ་སྔ་ལས་ཇེ་མང་དུ་ཕྱིན་ཡོད་པ་དེ་ཡང། གཅིག་ནས་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་འགྲོས་དང་ཕྱོགས་གཞན་ནས་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་མཉམ་རུབ་ཀྱིས་ལས་འགུལ་སྤེལ་གནང་བའི་གྲུབ་འབྲས་ཤིག་ལ་ངོས་འཛིན་གནང་གི་ཡོད་པ་གསུངས་གནང་སོང། སྤྱི་བཏང་ང་ཚོ་ལས་དོན་ལ་ནུས་པ་ག་འདྲས་ཐོན་པ་ཡིན་ནའི་འཛིན་སྐྱོང་བཀའ་ཤག་གིས་སྣེ་ཁྲིད་ནས་ལས་ཀ་བྱས་རེད་ད་ག་ནང་བཞིན་གྱི་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་ཁག་གི་ལས་ཀ་མང་པོ་ཅིག་དེ་གང་ཆ་ལེན་གནང་གི་ཡོད་རེད་དེ་ཡིན་ཙང་ང་ཚོ་མཉམ་རུབ་ཀྱི་ནུས་པ་ཐོན་པ་ཅིག་ལ་ངོས་འཛིན་ཞུ་གི་ཡོད་སྤྱི་བཏང་གི་འཛམ་བུ་གླིང་ཆབ་སྲིད་ཀྱི་འགྱུར་འགྲོས་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད་དེའི་འགྱུར་འགྲོས་དེ་ལ་བརྟེན་ནས་ཡོ་རོབ་སོགས་ལ་ཕྱིན་པ་ཡིན་ན་ད་རྒྱ་ནག་གིས་ཅིག་དམིགས་ཡུལ་དང་དགོས་པ་དང་འཛམ་བུ་གླིང་ནང་ལོགས་ལ་ཡང་ཅིག། ཤུགས་རྐྱེན་སྤྲད་ཀྱི་དེ་ཚོ་དེང་སྐབས་དེ་གཉིད་སད་ཀྱི་ཡོད་པའི་བཟོ་རེད། ཡུ་ཀེ་རེན་ལ་དམག་རྒྱག་པ་ནས་བྱས་ནས་གཞི་ནས་ཨེ་ནི་ཅིག་ད་རང་དབང་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་གཉིད་སད་ཀྱི་ཡོད་པའི་བཟོ་རེད། དེང་སང་ང་ཚོ་ཕ་ཚོར་ཕྱིན་པ་ཡིན་ན་ཅིག་ཉན་ཡག་གི་འདོད་པ་ཡོད་པ་ཞིག་རྒྱ་ནག་སྐོར་མང་བ་ཤེས་ཡག་གི་འདོད་པ་ཡོད་པ་དང་དེ་ཚོ་རྣམ་འགྱུར་ཤུགས་ཆེན་པོ་ཞིག་སྟོན་གྱི་འདུག་ད་ད་གིན་ཁྱེད་རང་གསུངས་པ་ནང་བཞིན་ཅིག་ཉིས་སྟོང་བཅོ་བརྒྱད་ནས་བརྩིས་པ་ཡིན་ན། ད་ལྟའི་དེ་ལ་ཡང་ཅིག་ཡང་བོད་ཐོག་ལ་དོ་སྣང་བྱུང་མཁན་དང་ཨ་ནི་ཉེ་ཆར་ང་འདི་བ་ཤར་ཡུ་རོབ་དང་རྒྱལ་ཁབ་ཁ་ཤས་ཅིག་ལ་ཕྱིན་པའི་སྐབས་ལ་ཡིན་ནའི། རྒྱལ་ཁབ་ཅིག་གཉིས་ཅིག་གིས་དེ་ཚོ་ཅིག་བོད་དོན་སྐོར་ལ་རྒྱབ་སྐྱོར་མ་བྱེད་པའི་གནས་སྟངས་དེ་འདྲ་ཐོན་ཡོང་གི་འདུག་དེ་ཚོར་ང་ཚོས་ཤུགས་ཆེན་པོ་བཤད་ཡ་བྱུང། འོ་དེ་ཚོས་དེ་སྔ་དེ་ད་གནད་འགག་ཆེན་པོ་ཆགས་ཀྱི་འདུག་ད་དུང་མུ་མཐུད་ནས་ད་འབད་བརྩོན་བྱས་ནས་བསྡད་དགོས་ཀྱི་རེད་མ་གཏོགས་ཅིག་ང་ཚོ

སྐུ་མགྲོན་གཙོ་བོ་མཆོག་ནས་སློབ་གྲྭ་དེར་ལོ་ངོ་ལྔ་བཅུའི་གྲུབ་འབྲས་ལ་དྲན་གསོ་དང་འབྲེལ་ཁོང་རང་ཉིད་ཀྱང་ཐོག་མར་སློབ་གྲྭ་དེ་ནས་སློབ་སྦྱོང་གནང་བ་མ་ཟད་ད་ལྟའི་སྤྱི་ཚོགས་ནང་འགན་འཁུར་མཁན་མང་པོ་ཞིག་སློབ་གྲྭ་དེ་ནས་སློབ་མཐར་ཕྱིན་ཡོད་པ་ཤ་སྟག་ཆགས་ཡོད་སྟབས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་མི་རབས་རྒན་པ་དང་དགེ་རྒན་ལས་བྱེད། བོད་མིའི་སྒྲིག་འཛུགས་རྒྱ་གར་གཞུང་བཅས་ལ་བཀའ་དྲིན་རྗེས་དྲན་གྱི་ཐུགས་རྗེ་ཆེ་ཞུ་གནང་བ་དང་སྦྲགས་སྤྱི་ཚོགས་ཡར་རྒྱས་ཡོང་མིན་ནི་ས་གནས་མང་ཚོགས་ཀྱི་ངོ་བོ་དང་དམིགས་ཡུལ་འཛིན་སྟངས་གཉིས་ལ་ཐུག་ཡོད་ཅིང་ཀོ་ལ་གེལ་གཞིས་ཆགས་ནི་ཆ་རྐྱེན་དེ་གཉིས་ཀ་ལྡན་ཡོད་པ་མ་ཟད་དེ་མི་རབས་གཞོན་པ་ཚོར་བརྒྱུད་སྤྲོད་གནང་དགོས་གལ་ཡིན་པ་གསུངས་སོང། ད་ང་ཚོ་སྤྱི་ཡོངས་ནས་ངེད་ཀྱིས་ད་ཅིག་ཞུས་པ་ཡིན་ན། སྤྱི་ཚོགས་འདི་ད་ཡག་པོ་ཆགས་ཡས་ལ་གལ་ཆེ་ཤོས་འདི་ཆ་རྐྱེན་གཉིས་ཅིག་དགོས་ཀྱི་ཡོད་པ་ལ་ང་རང་ངོས་འཛིན་བྱེད་ཀྱི་ཡོད། ཆ་རྐྱེན་དང་པོ་འདི་ས་གནས་འདི་ལ་གནས་པའི་གི་མི་དམངས་ཀྱི་ངོ་བོ་ཅིག་ཆགས་དགོས་ཀྱི་ཡོད་རེད། ཆ་རྐྱེན་གཉིས་པ་འདི་ད་ད་ལྟ།

ཨ་ནི་ང་ཚོ་གཞིས་ཆགས་ལྟ་བུ་ཞིག་ཡིན་པ་ཡིན་ན་གཞན་དང་མ་འདྲ་བའི་ཐད་དངོས་གནས་རྒྱ་ཆེ་ས་ནས་ཨ་ནི་བོད་པའི་གི་རྩ་དོན་དང། ཆུང་ས་ནས་ཨ་ནི་གཅིག་སོ་སོ་འཆམ་མཐུན་དང་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་བོད་མི་ཡིན་པའི་གི་འདུ་ཤེས་ཤུགས་ཆེན་པོ་བསླངས་མཁན་གཅིག་གི་ད་ང་ཚོ་གི་དེ་འདྲའི་འདུས་སྡེ་དམིགས་བསལ་གཅིག་ལ་ཡང་ངས་ངོས་འཛིན་ཞུ་གི་ཡོད། དེ་ཡིན་དུས་འདིའི་ཁྱད་ཆོས་བཟང་པོ་འདི

བསླབ་གྲྭ་འདིའི་ནང་ལོགས་ལ་ད་དགེ་ལས། ཚང་མ། ཨ་ནེ་བོད་རིགས་ཤ་སྟག་འདུག་བྱས་བྱས། ཡོད་པ་དང་ཨ་ནེ་ད་ག་ནང་བཞིན་གྱི། ཨ་ནེ་འདི་གའི་འཛིན་སྐྱོང་ཐོག་ལ་ཡ། ས་གནས་འགོ་འཛིན། གྱི་འགན་ཡོད་པའི་ཐོག་ནས། ཨ་ནེ་བསླབ་གྲྭའི་གི་བྱེད་སྒོ་རྣམ་གསུམ་ག་རེ་ཡོད་པ་ཡིན་ནས། ཨ་ནེ་དུས་ནས་དུས་སུ་རྒྱབ་སྐྱོར་ཞུས་དང་ཞུ་བཞིན་པ་ཞིག་ཆགས་བསྡད་ཡོད། ཨ་དེ་འདྲ་བྱེད་དུས་ད་ད་ད་དེ། སློབ་བྱོས་གསུངས་པ་ཞེས་གསུངས་བྱས་བྱས། ཨ་ནི་བསླབ་གྲྭ་འདི་གི། ཨ་ནི་ཚོགས་ཁང་རེད་ད་ག་ནང་བཞིན་གྱི་འཛིན་ཁང་རེད་ད་ག་ནང་བཞིན་གྱི་སློབ་ཁྲིད། སློབ་ཁྲིད་གནང་ས་གི་འཛིན་ཁང་རེད་ད་ག་ན་ཤིང་གི། ཨ་ནི་ད་ལྟ་ང་ཚོའི་གི། དབུས་བོད་སློབ་འཛིན་ཚོགས་ཀྱིས་བསྐྲུན་བཞག་པའི་གི་ཨ་ནི་ཁང་པ་དེ་ཚོ་ལོ་མང། སོང་བྱས། ཨ་ནི་ཆབ། ཆར་བ་བརྒྱབ་པའི་སྐབས་ལ་ཡ། ཨ་ནི་ཆར་ཆུ་གི་མར་འཛག་པའི་དཀའ་ངལ།

སློབ་གྲྭ་འདི་ཡི་ནང་ད་ལྟའི་ཆར་སློབ་ཕྲུག་གྲངས་བརྒྱ་དང་བདུན་ཅུ་དོན་ལྔ་དང་དགེ་ལས་གྲངས་ཉི་ཤུ་རྩ་ལྔ་ཡོད་ཅེས་ཞུ་རྒྱུ་དང་སྦྲགས་སློབ་གྲྭའི་གི་བྱུང་རིམ་སྐོར་དེ་ཙམ་ཡིན།
དེ་རྗེས་སློབ་ཕྲུག་ཚོའི་ལུས་རྩལ་དང་རིགས་ལམ་རྟགས་གསལ་རྒྱུག་རྩལ་འགྲན་བསྡུར་སྒྱུ་རྩལ་འགྲན་བསྡུར་བཅས་རྣམ་གྲངས་ཁག་ཅིག་གཟིགས་འབུལ་དང་དགོང་དྲོ་རིག་གཞུང་འཁྲབ་སྟོན་སོགས་ཀྱི་དགོང་ཚོགས་ཤིག་ཀྱང་གཉེར་ཡོད་པ་རེད་ཀོ་ལེ་ཁེལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།

པཱ་ལེ་སི་ཏིན་གྱི་མི་མང་ཚོའི་ཆེད་དུ་རྒྱལ་ཁབ་ལོགས་ཀ་ཞིག་བཟོ་དགོས་པའི་འབོད་སྐུལ་དེར་ཨི་ཟེར་ཨེལ་གྱིས་ཁས་ཉིན་གཟའ་ཉི་མའི་ཉིན་མོས་མཐུན་བྱས་མེད་པ་དང་ཨི་ཟེར་ཨེལ་གྱིས་དེ་འདྲའི་འབོད་སྐུལ་ལ་གྲོས་མོལ་བྱེད་པའི་ལམ་ནས་ཐག་གཅོད་བྱེད་ཐུབ་པ་ཞིག་རེད་ཅེས་བཤད་འདུག་སྲིད་བློན་ནེ་ཐན་ཡ་ཧུ་ཡིས་ཁས་ཉིན་ཡུལ་དེའི་བློན་ཆེན་ལྷན་ཁང་གི་ལྷན་འཛོམས་ཤིག་བསྡུ་སྐོང་གནང་ཡོད་པ་དེའི་སར་གསལ་བསྒྲགས་ཀྱི་ཐག་གཅོད་ཟེར་བའི་གྲོས་གཞི་ཞིག་བཏོན་གནང་ཡོད་པ་དེར་བློན་ཆེན་ལྷན་ཁང་དེས་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་གནང་བའི་ལམ་ནས་གཏན་འབེབས་གནང་ཡོད་འདུག་ཡུལ་དེའི་བློན་ཆེན་ལྷན་ཁང་གིས་གསར་འགོད་གསལ་བསྒྲགས་ཤིག་བཏོན་ཡོད་པ་དེའི་ནང་ལ་ཇིའུ་མི་རིགས་ཀྱི་རྒྱལ་ཁབ་ཨི་ཟ་རེལ་གྱིས་པེ་ལི་སི་ཏིན་གྱི་རྒྱལ་ཁབ་ལོགས་ཀ་ཞིག་བཟོས་ཏེ་མི་རིགས་དེའི་དཀའ་རྙོག་ལ་མཐའ་མའི་འགྲིག་འཇགས་བྱེད་དགོས་པའི་འབོད་སྐུལ་ལ་མོས་མཐུན་བྱེད་ཀྱི་མེད་ཅེས་བཤད་འདུག། ཨི་སི་ར་ཨེལ་གྱི་ནུབ་ཕྱོགས་སུ་ཡོད་པའི་གྷ་ཟཱ་ས་རྒྱུད་དང། ཇོར་ཏན་ཆུ་བོའི་ནུབ་ཕྱོགས་སུ་ཡོད་པའི་ནུབ་ཆུ་ཁ་ཟེར་བའི་ས་གནས་གཉིས་པེ་ལེ་སི་ཏིན་གྱི་མངའ་སྡེ་གཉིས་ལ་ངོས་འཛིན་བྱས་ཏེ་པེ་ལེ་སི་ཏིན་གྱི་དཀའ་རྙོག་ལ་འགྲིག་འཇགས་ཡོང་ཐབས་བྱེད་པའི་ལས་འགུལ་དེ་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་བཟུང་སྟེ་མུ་མཐུད་འཕྲོ་སྐྱོང་བྱེད་མ་ཐུབ་པར་དེ་མུར་ལས་ཡོད་རེད། ཨི་སི་རལ་དང་ཧ་མ་སི་བར་གྱི་དམག་འཁྲུག་དེ་འགོ་བཙུགས་ཏེ་ཟླ་བ་ལྔ་འགྲོ་གི་ཡོད་པའི་སྐབས་འདིར། དམག་འཁྲུག་དེ་མཇུག་སྒྲིལ་ཡོང་རྒྱུར་ཨ་མི་རི་ཀ་ཐེ་བའི་རྒྱལ་ཁབ་གཞན་པ་ཁག་ཅིག་གིས་པེ་ལི་སི་ཏིན་གྱི་རྒྱལ་ཁབ་ལོགས་ཀ་ཞིག་བཟོ་དགོས་པའི་འབོད་སྐུལ་དེ་སླར་གསོ་བྱས་ཡོད་པ་དང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་པེ་ལི་སི་ཏིན་གྱི་དཀའ་རྙོག་ཙམ་མ་ཟད་སའུ་དི་ཨ་རེ་བི་ཡ་སོགས་མངའ་ཁུལ་དེའི་ཨ་རབ་ཀྱི་རྒྱལ་ཁབ་ཚོས་ཨི་ཟ་རེལ་དང་མཉམ་དུ་ཕྱི་འབྲེལ་གཞུང་ཚབ་ཀྱི་འཇོག་རེས་འབྲེལ་བ་འགོ་འཛུགས་བྱས་ཏེ་དཀྱིལ་ཤར་མངའ་ཁུལ་གྱི་དཀའ་རྙོག་ལ་འགྲིག་འཇགས་ཡོང་རྒྱུར་གཞི་རྒྱ་ཆེ་བའི་གྲོས་འཆར་ཞིག་བཏོན་གནང་ཡོད་པ་དང། པེ་ལེ་སི་ཐན་གྱི་རྒྱལ་ཁབ་ལོགས་ཀ་ཞིག་བཟོ་རྒྱུའི་འབོད་སྐུལ་དེར་མོས་མཐུན་མེད་ལུགས་བཤད་པ་དང་མཉམ་དུ་ཧ་མཱ་སི་དྲག་སྤྱོད་པ་ཚོས་སྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན

རྨི་ལམ་འདྲ་པོ་ཞིག་རེད་ཅེས་གསུངས་འདུག། Israel དང Hamas དྲག་སྤྱོད་ཤོག་ཁག་གིས་གྷ་ཟ་ས་རྒྱུད་སུ་འཕྲལ་མ་ཉིད་དུ་མེ་འཕེན་མཚམས་འཇོག་བྱེད་དགོས་རྒྱུར་ཨལ་ཇེ་རི་ཡས་བདེ་འཇགས་ལྷན་ཁང་གི་ནང་ལ་གྲོས་འཆར་ཞིག་འདོན་འཆར་ཡོད་པ་དེར་ཨ་མི་རི་ཀས་ཆོད་གན་ཕྲུ་སློག་བཏང་ཆོག་པའི་དམིགས་བསལ་དབང་ཆར Veto བེད་སྤྱོད་བྱས་ཏེ་རྩིས་མེད་བཏང་དུ་འཇུག་རྒྱུ་ཡིན་ལུགས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་བཅའ་བཞུགས་གནང་མཁན་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་ལྕམ Linda Thomas-Greenfield གྱིས་གསུངས་བཞག་དེའི་བར་ན་མིག་མཐོང་དཔང་པོ་ཚོས་བཤད་ཡ་བྱས་པ་ཡིན་ན། ཨི་སི་ར་ཨེལ་དང་ཧ་མ་སི་དྲག་སྤྱོད་པའི་དབར་གྱི་འཐབ་འཛིང་དེ་མུ་མཐུད་བྱེད་ཀྱི་ཡོད་པ་ལྟར། ཨི་སི་ར་ཨེལ་གྱིས་གཟའ་སྤེན་པ་དང་སྤེན་པའི་མཚན་མོ། ལྷོ་ཕྱོགས་གྷ་ཟའི་གྲོང་ཁྱེར་ར་ཧྥའི་ཐོག་ལ་གནམ་ཐོག་ནས་གཏོར་རྒོལ་བཏང་ཡོད་པའི་རྐྱེན་གྱིས་ཉུང་མཐར་མི་བཅོ་བརྒྱད་ལ་སྲོག་སྐྱོན་བྱུང་བཞག་རྒྱལ་ཚོགས་ཀྱི་འཕྲོད་བསྟེན་ལྷན་ཁང་གིས་བཤད་ཡ་བྱས་པ་ཡིན་ན། ཨི་སི་ར་ཨེལ་གྱི་དམག་མི་ཚོས་བདུན་ཕྲག་སྔོན་མའི

ཁོང་གི་སྐུ་ཟླས་ཨུ་རུ་སུའི་རང་དབང་ཆེད་ཀྱི་འཐབ་རྩོད་ཁག་རྒྱུན་མཐུད་རྒྱུ་ཡིན་ཞེས་གཏམ་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཁག་སྐུ་ཞབས་དོན་གྲུབ་ལགས་སྙན་སྒྲོན་ཞུ་གི་རེད།
ཉེ་ཆར་འདས་རྐྱེན་ཅི་ཡང་ངེས་གཏན་མེད་པ་གི་ཐོག་ཨུ་རུ་སུའི་གཞུང་རྒོལ་སྲིད་དོན་ཚོགས་པའི་འགོ་ཁྲིད་མི་སྣ་དང། ད་ལོ་ལོ་བཞི་བཅུ་ཞེ་བདུན་ཡིན་པའི་ནེ་ཝོ་ནི་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་གི་ཉིན་ཨུ་རུ་སུའི་བཙོན་ཁང་ཞིག་ནས་འདས་གྲོངས་སུ་ཕྱིན་པས་ན། ཁོང་གི་བཟའ་ཟླ། ཡུ་ལི་ཡཱ་ནེ་ཝོ་ནི་ཡིས་གཟའ་ཟླ་བའི་ཉིན་བརྙན་ལམ་ནས་གཏམ་བཤད་ཅིག་སྤེལ་ཡོད་པའི་ནང་དུ་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་གྱིས་མོའི་ཁྱོ་ག་ལ་གནོད་བསྐྱལ་ནས་བསད་པ་རེད་ཅེས་སྐྱོན་བརྗོད་བྱས་ཤིང་ཨུ་རུ་སུའི་གཞུང་གིས་མོའི་ཁྱོ་ག་གི་བེམ་པོ་སྦས་ཤིང། ཁོའི་ཁྱིམ་མི་དང་ཁྲིམས་རྩོད་པར་བེམ་པོ་སྟོན་གྱི་མི་འདུག་ཅེས་ཀྱང་སྐྱོན་བརྗོད་བྱས་འདུག་ལ། ངས་ནི་ངའི་ཁྱོ་གར་དབང་རྩ་ལ་གནོད་པའི་དུག་རྫས་སྤྱད་ནས་བསད་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་ལ། ཨུ་རུ་སུའི་གཞུང་གིས་ཁོའི་བེམ་པོ་མུ་མཐུད་ནས་ཉར་བཞིན་པ་ནི་ཁོའི་དབང་རྩ་ལ་ཁྱབ་པའི་དུག་རྫས་ཀྱི་ཤུགས་ཡལ་དུ་འཇུག་རྒྱུའི་ཆེད་དུ་རེད་ཅེས་ཀྱང་བཤད་འདུག་མོ་ལ་ད་སྔ་དེའི་ཐད་བདེན་དཔང་སྟོན་རྒྱུ་མེད་ན་ཡང། མོའི་ངོས་ནས་ཉིན་གསུམ་གྱི་སྔོན་ལ་ཕུ་ཀྲིན་གྱིས་མོའི་ཁྱོ་ག་བསད་པ་གསལ་བོར་ཤེས་ཀྱི་ཡོད་ལ། དེའི་རྒྱུ་མཚན་མཐའ་དག་མི་རིང་བར་ཁྱོད་ཚོས་ཤེས་ངེས་ཡིན། ང་ཚོས་ངེས་པར་དུ་ལས་དོན་འདི་སུ་ཞིག་གིས་ཇི་ལྟར་ལག་བསྟར་བྱས་པ་ཡིན་མིན་གྱི་གནས་ཚུལ་གསལ་བོར་རྩད་གཅོད་བྱ་རྒྱུ་ཡིན་པ་དང་ངས་ཁྱོ་ག་གསོད་མཁན་གྱི་ལག་དམར་གྱི་མིང་དང་བཅས་པ་གསལ་བོར་སྟོན་རྒྱུ་ཡིན་ཅེས་བཤད་འདུག་སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་ཡང་ནེ་ཝོ་ནེ་ཡི་དྲན་ཤེས་ཉམས་པའི་རྗེས་ལ་མཁའ་ལམ་བརྒྱུད་འཇར་མན་དུ་བསྐྱལ་ནས་སྨན་བཅོས་བྱས་ཤིང་འཇར་མན་གྱི་སྨན་པས་བཤད་ན་སྐབས་དེར་ནེ་ཝོ་ནེ་ལ་སུའུ་ཝེ་ཨེ་མནའ་འབྲེལ་འཛིན་སྐྱོང་སྐབས་ཀྱི་ནོ་ཝེ་ཆོག་ཅེས་པའི་དབང་རྩ་ལ་གནོད་པའི་དུག་ཕོག་ཡོད་པའི་བདེན་དཔང་གསལ་སྟོན་བྱས་ཡོད་པ་རེད། རྗེས་ལ་ཁོ་རང་འཇར་མན་གྱི་རྒྱལ་ས་བྷར་ལིན་དུ་སྨན་བཅོས་བྱས་ཏེ་དྲག་སྐྱེད་བྱུང་ཞིང། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་དང་པོའི་ནང་རང་མོས་ཀྱིས་ཕྱིར་ཨུ་རུ་སུར་ལོག་ཡོད་ཅིང་ཨུ་རུ་སུར་འབྱོར་རྗེས་གཞུང་གིས་འཛིན་བཟུང་བྱས་ཡོད་པ་རེད། གཞན་ནེ་ཝོ་ནེ་གི་བཟའ་ཟླ་ཡུ་ལི་ཡ་ནེ་ཝོ་ནེ་ཡིས་ངས་ཀྱང་མ་འོངས་པར་མུ་མཐུད་ནས་ང་ཚོའི་རྒྱལ་ཁབ་ཀྱི་རང་དབང་གི་ཆེད་དུ་འཐབ་རྩོད་བྱ་རྒྱུ་ཡིན་ལ། ང་ནི་རང་དབང་ཅན་གྱི་ཨུ་རུ་སུའི་རྒྱལ་ཁབ་ཏུ་འཚོ་གནས་བྱེད་འདོད་ལ་རང་དབང་དང་ལྡན་པའི་ཨུ་རུ་སུ་ཞིག་འཛུགས་སྐྲུན་བྱ་བསམ་ཟེར། ད་སྔ་ཨུ་རུ་སུའི་གཞུང་གིས་ནེ་ཝོ་ནེ་བསད་པ་ཡིན་པའི་བཤད་སྟངས་དེ་དག་ངོས་ལེན་བྱེད་ཀྱི་མེད་ལ་ཁོའི་བེམ་པོར་ད་ལྟ་བརྟག་དཔྱད་བྱ་བཞིན་པའི་སྒང་ཡིན་ཅེས་འགྲེལ་བཤད་བྱས་འདུག་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་མགོ་ཁྲིད་མི་སྣ་ནེ་ཝོ་ནེ་བཙོན་ཁང་དུ་འདས་གྲོངས་ཕྱིན་པར་རྐྱེན་བྱས་ནས་ཡོ་རོབ་མཐུན་ཚོགས་ཀྱིས་ཨུ་རུ་སུར་གསར་དུ་ཉེས་ཆད་ཁག་ཅིག་གཅོད་རྒྱུའི་འཆར་གཞི་འཐེན་གྱི་ཡོད་པ་དང་མི་སྣ་འདི་ཨུ་རུ་སུའི་བཙོན་འོག་ཏུ་འདས་གྲོངས་སུ་ཕྱིན་པ་ཡིས་ནུབ་ཕྱོགས་རྒྱལ་ཁབ་ཁག་གི་མགོ་ཁྲིད་མི་སྣ་དང་རྒྱབ་སྐྱོར་བ་དག་ལ་ཁོང་ཁྲོ་ཆེན་པོ་བསླངས་འདུག་ལ། ཡོ་རོབ་མཐུན་ཚོགས་ཀྱི་ཕྱི་འབྲེལ་སྲིད་ཇུས་ཐད་ཀྱི་འགན་འཛིན་མི་སྣ་ཇོ་སེ་ཕེ་བི་རོ་ཡིས་གཟའ་ཟླ་བའི་ཉིན་བཤད་དོན་ལ་ང་ཚོས་ངེས་པར་དུ་ཨུ་རུ་སུའི་ཕྱོགས་འགལ་ཚོགས་པར་རྒྱབ་སྐྱོར་བྱ་དགོས་ལ། དེ་ཡང་ཆབ་སྲིད་དང་དམག་དོན་གཉིས་ཆ་ནས་རྒྱབ་སྐྱོར་བྱ་དགོས་པའང་མ་ཟད་ང་ཚོས་ཡུག་ཀེ་རེན་ལ་ཡང་ངེས་པར་དུ་མུ་མཐུད་ནས་རྒྱབ་སྐྱོར་བྱ་དགོས་ཤིང། རང་དབང་གི་འཚོ་བར་རེ་བསྙེག་བྱ་བཞིན་པའི་ཨུ་རུ་སུའི་མི་དམངས་ལ་ཡང་རྒྱབ་སྐྱོར་བྱ་དགོས་ཅེས་བཤད་འདུག་ཅིང། འཇར་མན་གྱི་ཕྱི་འབྲེལ་བློན་ཆེན་ནས་ཀྱང་ཉིན་དེར་ཡོ་རོབ་མཐུན་ཚོགས་ཀྱི་ངོས་ནས་གང་མགྱོགས་ཀྱིས་ཨུ་རུ་སུའི་སྟེང་དུ་ཨང་བཅུ་གསུམ་པའི་ཉེས་ཆད་རིམ་པ་ཁག་ལག་བསྟར་བྱ་རྒྱུའི་ཐག་གཅོད་བྱ་འོས་པར་བཤད་འདུག་ལ། ཡོ་རོབ་མཐུན་ཚོགས་ཀྱི་མགོ་ཁྲིད་དག་གིས་གཟའ་ཉི་མའི་ཉིན་གསལ་བསྒྲགས་སྤེལ་ནས་མཐུན་ཚོགས་འདིའི་ཁོངས་ཀྱི་ཕྱི་སྲིད་བློན་ཆེན་དག་གཟའ་ཟླ་བའི་ཉིན་ནེ་ཝོ་ནེ་གི་བཟའ་ཟླ་ལ་ཐུག་འཕྲད་ཀྱིས་མོ་ལ་འཚམས་འདྲི་དང་རྒྱབ་སྐྱོར་བྱ་རྒྱུ་ཡིན་པར་བསྒྲགས་འདུག་ཅིང་ཡང་འདིའི་ཐད་རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་མི་སྣས། གཟའ་སྤེན་པའི་ཉིན་འདིའི་ཐད་ལན་འདེབས་བྱ་རྒྱུའི་ངོས་ལེན་མ་བྱས་པར་འདི་ནི་ཨུ་རུ་སུའི་ནང་སྲིད་ཀྱི་གནད་དོན་ཞིག་ཡིན་པས་ངས་འདི་ལ་དཔྱད་བརྗོད་ཅི་ཡང་སྤེལ་རྒྱུ་མིན་ཅེས་ཀྱང་བཤད་འདུག། འདི་ག་རྒྱལ་ས Washington དང་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཐའི་ལན་གྱི་སྲིད་བློན་ཟུར་པ་གློད་གྲོལ་དང་སྟོབས་ཤུགས་གསར་རྙིང་གི་བར་གྱི

སྲིད་བློན་ཟུར་པ་ཐཱ་སིན་ཞུ་བ་ཁོང་ནི་ཐཱ་ལན་ཌི་ཡི་སྲིད་དོན་གྱི་སྡིངས་ཆའི་སྒང་ལ་མཚན་སྙན་ཡོད་པའི་གནད་ཡོད་མི་སྣ་གལ་གནད་ཅན་ཞིག་ཡིན་ཡང། དེ་དང་དུས་མཚུངས་སུ་ཁོང་ནི་རྩོད་རྙོག་ཡོད་པའི་མི་ཞིག་ཀྱང་ཡིན་པ་རེད། ཁོང་གིས་བཏོན་པའི་མི་རིགས་རིང་ལུགས་ཀྱི་སྲིད་བྱུས་ཀྱིས་སོ་སོའི་རྒྱལ་ཁབ་ཀྱི་མཐོ་རིམ་མི་སྣ་ཚོས་ཟུར་དུ་གཡུགས་སོང་སྙམ་པའི་སེམས་པ་འཛིན་མཁན་གྱི་གྲོང་གསེབ་པ་ཚོས་རྒྱབ་སྐྱོར་བྱས་ཐོག་ཉིས་སྟོང་གཅིག་ལོ་ནས་ཉིས་སྟོང་དྲུག་ལོ་ཡི་བར་ལ་ཐཱ་ལན་ཌི་ཡི་རྒྱལ་ཁབ་ཀྱི་སྣེ་ཁྲིད་གནང་ཡོད་ཀྱང།

སྐབས་དེ་ནི་ད་ལྟ་ཐའི་སྲིད་དོན་ཚོགས་པ་ཞེས་པ་དང་དམག་གི་ཕྱོགས་ལ་འདོད་མོས་ཡོད་པའི་མི་དམངས་སྲིད་དོན་ཚོགས་པ་དེ་བཞིན་སྲིད་བློན་སཱེ་ལི་ཐཱ་ཡིས་སྣེ་ཁྲིད་པའི་མཉམ་འབྲེལ་ཐའེ་ཡི་སྒྲིག་འཛུགས་ཅན་ཐུན་མོང་གི་ཐོག་ནས་མཉམ་འབྲེལ་སྲིད་གཞུང་གི་སྲིད་དབང་བཅངས་པའི་སྐབས་ལ་འཁེལ་གྱི་ཡོད་པ་རེད། སྲིད་བློན་ཟུར་པ་ཐཱ་སིན་རྒྱལ་ཁབ་ཏུ་ཕྱིར་ལོག་པའི་དུས་ཚོད་དང་ཁོང་ལ་རྒྱལ་པོ་ཡི་ཕོ་བྲང་ནས་ཉེས་ཆད་ཆག་ཡང་གི་བཀའ་འཁྲོལ་ཐོབ་པའི་ཐད་མི་ཚོ་ཡི་དོགས་པ་ཆེན་པོ་ཡོད་ཅིང། ཐཱ་སིན་གྱིས་དབང་འཛིན་པ་ཚོ་དང་ལྷན་དུ་གསང་བའི་གྲོས་ཆོད་ཅིག་བཞག་ནས་དམིགས་བསལ་གྱི་ཐོབ་ཐང་ལོངས་སུ་སྤྱོད་ཆོག་པའི་ཐོག་ནས་རྒྱལ་ཁབ་ཏུ་ལོག་པའི་ངོས་འཛིན་བྱེད་མཁན་མང་པོ་ཡོད་པ་དང། ཁ་གཏད་སྲིད་དོན་ཚོགས་པའི་མགོ་ཁྲིད་ཀྱིས་རེས་གཟའ་ཟླ་བའི་ཉིན་ལ་སྤེལ་བའི་གསལ་བསྒྲགས་ཤིག་གི་ནང་ལ། སྲིད་བློན་ཟུར་པ་ཐཱ་སིན་གློད་གྲོལ་ཐོབ་པའི་གནས་སྟངས་དེས་མི་ཚོ་ལ་ཁྲིམས་འཛིན་གྱི་མ་ལག་ནང་ལ་ཚད་གཞི་མི་འདྲ་བ་འཛིན་གྱི་ཡོད་པའི་དོགས་པ་ཡོད་ཚུལ་བརྗོད་ཡོད་ཅིང། ཐཱ་སིན་གྱི་བུ་མོ་ཡིས་སྣེ་ཁྲིད་པའི་ཐའི་སྲིད་དོན་ཚོགས་པའི་ངོས་ནས་དེ་དོན་ངོས་ལེན་མེད་པ་དང་གྲོས་ཆོད་བཞག་ནས་ཉེས་ཆད་ཆག་ཡང་གཏང་རྒྱུ་མ་བྱུང་ཞེས་གསལ་བསྒྲགས་སྤེལ་ཡོད་པ་རེད། གནད་འགག་ཆེ་ཤོས་ཤིག་ལ་ཁོང་ལ་རྒྱལ་པོ་ཡི་ལམ་ལུགས་ལ་གཏོར་བཤིག་བཏང་བའི་ཉེས་འཛུགས་ཕོག་པའི་ཉེན་ཁ་ཡོད་ཀྱང་ཁོང་གིས་དེ་ཡི་ཐད་ལ་ནག་ཉེས་ངོས་ལེན་རྩ་བ་ནས་བྱས་མེད་པར་མ་ཟད། རྒྱལ་པོ་ལ་མཚན་ཤས་བཟོ་བའི་ཉེས་འཛུགས་ཐད་ཞིབ་དཔྱོད་པ་དང་ལྷན་དུ་ལོ་ངོ་འགའ་ཤས་རིང་ལ་བགྲོ་གླེང་གནང་ཡོད་པ་རེད། སྲིད་བློན་ཟུར་པ་ཐཱ་སིན་ལ་རྒྱབ་སྐྱོར་གནང་མཁན་ཚོ་ཡི་ངོས་ནས་ཁོ་པ་གློད་གྲོལ་ཐོབ་པར་དགའ་བསུ་ཆེན་པོ་གནང་ཡོད་པ་དང། ཁོང་ཁྱིམ་དུ་འབྱོར་བའི་ཉིན་མོ་དེ་ལ་གསར་འགྱུར་བརྒྱུད་ལམ་ཁག་གི་གསར་འགོད་པ་མང་པོ་ཡིས་བཀྲ་ཤིས་བདེ་ལེགས་ཞུས་ཡོད་པ་དང། རྒྱབ་སྐྱོར་བ་ཚོས་སྤྱི་མཉམ་དྲང་བདེན་གྱི་ཆེད་དུ་དབང་འཛིན་པ་ལ་ངོ་རྒོལ་གནང་མཁན་ཞིག་གློད་གྲོལ་བཏང་བ་དེ་ནི་དྲང་བདེན་ལ་རྒྱལ་ཁ་ཐོབ་པའི་ངོས་འཛིན་ཞུ་བཞིན་ཡོད་ཅེས་གསུངས་ཡོད་པ་རེད།

སྲིང་བལ་སོགས་ཀྱི་རིན་གོང་འགན་ལེན་བྱེད་རྒྱུ་ཁས་ལེན་བྱས་ཡོད་པའི་སྐོར་ཚོང་འབྲེལ་བློན་ཆེན་གྱིས་འགྲེལ་བརྗོད་སྤྲད་པའི་གནས་ཚུལ་ཞིག་རྡོ་རྗེ་ཐོགས་མེད་ལགས་སྙན་སྒྲོན་ཞུ་གནང་གི་རེད། རྒྱ་གར་གྱི་སྲིད་བློན Narendra Modi གྱི་ཟླ་བ་ལྔ་པ་གི་རྒྱལ་ཡོངས་འོས་བསྡུ་ནང་རྒྱལ་ཁ་རག་པར་སྲིད་བློན་ཐེངས་མ་གསུམ་པ་དེ་གནང་རྒྱུ་རག་རྒྱུ་རེ་བ་རྒྱག་བཞིན་ཡོད་ས་དེ་ན། ཞིང་པ་ཚོ་ངོ་རྒོལ་བ་ལ་མིག་ནང་མིག་མཆི་མ་ཐོན་པ་སློང་རྒྱུ་གི་རྫས་སྣེ་དང་བཀག་འགོག་བཙུགས་པ་ངོ་རྒོལ་བ་ཚོ་ཞིང་པ་ཚོ་རྒྱལ་ས་ལ་སླེབས་མི་ཐུབ་པ་བཟོ་བཞིན་ཡོད་རེད།

ཚོང་འབྲེལ་བློན་པོ་གིས་རྒྱ་གར་གཞུང་གིས་འབྲུ་རིགས་དང་སྲིང་བལ་གྱི་རིན་གོང་འགན་སྲུང་བཟོ་རྒྱུ་ཁས་ལེན་བྱས་ཡོད་ཟེར་སང་གི་ཚོགས་འདུའི་ཐོག་ནས་གསུངས་གི། ཚོང་འབྲེལ་བློན་པོ་གྷོ་ཡལ་གྱིས་གཞུང་གི་རྫོགས་གསུམ་ཁང་ཁག་དང་ཞིང་པ་གི་མཉམ་འབྲེལ་ཚོགས་པ་ཚོའི་དབར་སྲན་མ་གི་རིགས་མི་འདྲ་བ་དང་མ་རྨོས་ལོ་ཏོག་རྣམས་ཀྱི་ཞིང་པ་ཚོ་མཉམ་པོ་ལོ་ལྔ་གི་རིང

མོ་སྙུག་ལོའི་ཚད་འཛིན་མས་བཙན་སྐུལ། ཞི་བ་ཚིག་གི་མཉམ་ལས་སྒྲིག་འཛུགས་ཚིག་གི་གཞུང་གི་སྒྲིག་གཞི་བསྟན་བ་དེ་སྐོར་གོ་བདུན་བཟོ་བ་ཉི་མ་ཉི་མ་རྩེ་གཉིས་ཀྱི་གཞི་ལ་མིང་ཚིག་ཤེས་རྟོགས་མི་བྱེད་བཙན་སྐུལ། འབྲེལ་དུ་གྲོགས་མི་གཏོགས་པ་སེམས་མ་གཏོགས་པ་ཡིན་ཕྱིར་སྐད་འབོད་ཀྱི་དཀའ་ངལ་དེ་ཇི་བྱུང་འགྲོ་གི་རེད། མ་ཟད་སེར་དམག་གི་རིགས་ནོར་འཁྲུལ་བཟོ་རྒྱུ་ཇེ་ཉུང་འགྲོ་གི་རེད་ཟེར་གི། རྒྱ་གར་འཛམ་གླིང་ནང་སེར་དམག་གི་རིགས་ནོར་འཁྲུལ་བཟོ་མཁན་ཆེ་ཤོས་དེ་རེད་ཡོད་རེད། མ་མིན་ལོ་ཐོག་ཞག་སོང་གོང་དུ་འབྲི་ཆུ་བཟོ་གྲྭ་ཟེར་གི་རྒྱུན་འཁོར་ཆེ་བོ་ཡོད་རྫིག་ཅེས་རྒྱུན་འཁོར་ཇེ་ཆེ་སོང་བ་རེད། རྒྱ་གར་གཞུང་ལ་ཐེངས་སོ་གི་རིང་གོ་ཧེ་བབ་ཆུ་ཤོག་དེ་པར་ཆོས་རྒྱལ་དེ་ཁྲིམས་ཐོག་ནས་འགན་སྲུང་བགྱིད་རྒྱུ་རྒྱུན་གཏན་བཏེང་བ་འགྲེལ་དང་གྲོས་བཏང་གི་ཞིབ་པ་ཏུ་སོ་མོ་བོ

ཡོ་ཡོ་དེ་ཤི་ཡོ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནང་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་ནང་དུ་ཁ་སང་སྲིད་འཛིན་ཉིན་མོར་སྲུང་བརྩི་ཞུས་ཡོད་པ་དང་ཨ་རིའི་སྲིད་འཛིན་གྱི་ཉིན་མོའི་ཐོག་མའི་དམིགས་ཡུལ་དང་ད་ཆ་མང་ཚོགས་ཀྱི་ཁྲོད་དུས་དྲན་དེ་ལ་སྲུང་བརྩི་བྱེད་ཕྱོགས་ཀྱི་རྣམ་པར་འགྱུར་ལྡོག་འགྲོ་བཞིན་པ་སོགས་ཀྱི་གནས་ཚུལ་ཞིག་བཀྲ་ཤིས་དབང་ཕྱུག་ལགས་སྙན་སྒྲོན་ཞུས་གནང་གི་རེད། དེ་རིང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་བཅུ་དགུ་རེས་གཟའ་ཟླ་བ་འཁེལ་གྱི་ཡོད་པ་ནི་ཨ་རིའི་སྲིད་འཛིན་གྱི་ཉིན་མོའམ་དབྱིན་ཇིའི་སྐད་དུ President's Day ཞེས་པ་དེ་འཁེལ་གྱི་ཡོད་པ་རེད། སྤྱིར་ད་ནས་བརྩིས་པའི་མི་ལོ་ཉིས་བརྒྱ་དགུ་བཅུ་གོ་གཉིས་ཀྱི་གོང་ཨ་རིའི་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཐོག་མ་སྐུ་ཞབས George Washington མཆོག་གི་སྐྱེས་ཚེས་ཀྱི་དྲན་རྟེན་དང་བསྟུན་ཏེ་སྲུང་བརྩི་ཞུ་སྲོལ་ཡོད་པ་ཞིག་ཡིན་པ་རེད། ཡིན་ན་ཡང་ཁོང་གསོན་པའི་སྐབས་སུ་གཞུང་དང་མི་མང་ནས་ཁོང་ལ་རྒྱལ་པོ་ལྟ་བུར་གུས་བརྩི་དང་སྐྱེས་སྐར་སྲུང་བརྩི་བྱེད་པ་ལ་རྩ་ནས་དགའ་མོས་གནང་མཁན་ཞིག་མིན་པ་རེད། དེ་རིང་གི་ཉིན་མོ་དེར་ཨ་རིའི་ནང་གཞུང་དང་མི་མང་ནས་ཁོང་གི་བྱས་རྗེས་རྣམས་བསྐྱར་དུ་ཡར་འདྲེན་གནང་སྟེ་ཐུགས་རྗེ་ཆེ་ཞུ་བའི་དུས་ཤིག་ཀྱང་ཆགས་ཀྱི་ཡོད་པ་རེད། སྤྱིར་ཁོང་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཆགས་པའི་མངའ་སྡེ་ཝེར་ཇི་ནི་ཡའི་ནང་དུ་ཕྱི་ལོ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ལོར་སྐུ་འཁྲུངས་ཡོད་པ་དང་སྐྱེས་ཚེས་ལ་བརྩི་སྲོལ་མི་འདྲ་བ་ཁག་གཉིས་ཡོད་པ་ལས་ཟླ་འདིའི་ཚེས་བཅུ་གཅིག་དང་ཉི་ཤུ་རྩ་གཉིས་གཉིས་སུ་ཕྱེས་ཀྱི་ཡོད་པ་དང་ཁོང་རང་ཉིད་ནས་དེའི་ཐད་དེ་ཙམ་གྱི་གནད་འགག་ཞིག་ཏུ་བརྩིས་གནང་གི་མེད་པ་རེད་འདུག། ཁོང་ནས་ཡང་སེ་ཁོང་གི་སྐྱེས་སྐར་གྱི་ཉིན་མོར་ཡང་ལས་ཁུངས་དུ་བཅར་ཏེ་ཕྱག་ལས་གནང་བཞིན་ཡོད་པ་ཆེད་ལས་པ་ཚོས་གསུངས་གནང་གི་ཡོད་པ་རེད་འདུག་ཡིན་ན་ཡང་ཁོང་ནས་རྒྱལ་ཁབ་ཀྱི་སྲིད་འཛིན་གྱི་ཐུགས་འགན་ཐེངས་གཉིས་བཞེས་གནང་བའི་སྐབས་སུ་ཁོང་གི་ལས་བྱེད་དང་སྲི་ཞུ་བ་ཚོས་སྐྱེས་སྐར་ལ་སྲུང་བརྩི་ཞུ་བཞིན་ཡོད་པ་དང་ཨ་རིའི་གྲོས་ཚོགས་ནས་ཀྱང་ཁོང་གི་སྲིད་འཛིན་གྱི་དུས་ཡུན་གྱི་ནང་ལོ་ཐ་མ་ཕུད་པའི་གཞན་ལོ་ཚང་མའི་ནང་སྲུང་བརྩི་བྱེད་ཆོག་པའི་ཁྲིམས་ཡང་བཟོས་གནང་ཡོད་པ་རེད་འདུག་ཕྱིས་སུ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་གཉིས་ལོར་ཁོང་སྐུ་འཁྲུངས་ནས་ལོ་བརྒྱ་འཁོར་མཚམས་སུ་གྲོས་ཚོགས་ནས་དམིགས་བསལ་གྱི་རུ་སྒྲིག་དང་དགའ་སྟོན་ཞིག་གོ་སྒྲིག་གནང་ཡོད་པ་དང་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུ་ལོར་གཞུང་འབྲེལ་གྱི་གུང་སེང་ལ་གཏན་འཁེལ་གནང་ཡོད་པ་རེད་འདུག་མང་ཚོགས་ཀྱི་ཁྲོད་སུ་རིམ་པས་ཁོང་གི་སྐྱེས་སྐར་གྱི་ཉིན་མོའི་ཐ་སྙད་དེ་བཞིན Washington ནས President's Day ལ་བསྒྱུར་ཡོད་པ་དང་དབུས་གཞུང་གི་གཞུང་འབྲེལ་གུང་སེང་གཞན་ཚོ་དང་འདྲ་མཚུངས་བདུན་ཕྲག་གི་ཉི་མ་གཞན་ནས་གཟའ་ཟླ་བར་ཚུར་སྤོས་ཏེ་རེས་གཟའ་སྤེན་པ་དང་ཉི་མ་ཟླ་བ་བཅས་ཉིན་གསུམ་བསྟུད་མར་གུང་སེང་བཏང་སྲོལ་ཡོད་པ་དེ་ཆགས་ཡོད་པ་རེད་འདུག་དེ་རིང་གི་ཉིན་མོ་དེར་ཚོང་པ་ཚོས་ཀྱང་ཚོང་ལས་ཀྱི་ཐད་ལ་དམིགས་བསལ་གྱི་ཕྱེད་ཆག་ལ་སོགས་པའི་དཔལ་འབྱོར་གྱི་ལས་རིགས་སྣ་མང་ཞིག་གཉེར་མུས་ཡིན་པ་རེད། ཡང་ཁག་ཅིག་ནས་ཨ་རིའི་ཤིན་ཏུ་སྙན་གྲགས་ཆེ་བའི་སྲིད་འཛིན་སྐུ་ཞབས་ལིན་ཀོན་མཆོག་གི་སྐྱེས་ཚེས་ཡང་ཟླ་བ་གཉིས་པའི་ནང་འཁེལ་གྱི་ཡོད་སྟབས་ཁོང་གཉིས་ལྷན་དུ་དུས་སྟོན་སྲུང་བརྩི་བྱེད་དགོས་པའི་དགོངས་འཆར་གནང་མཁན་ཡང་ཡོད་ན་ཡང་གཞུང་འབྲེལ་གྱི་ཡིག་ཆའི་ནང་སྐུ་ཞབས་ཝ་ཤིན་ཏོན་གྱི་སྐྱེས་ཚེས་མ་གཏོགས་འཁོད་མེད་པ་རེད། ཡིན་ན་ཡང་ཨ་རིའི་མངའ་སྡེ་ཨི་ལི་ནོས་ལ་སོགས་པ་ཁག་ཅིག་གི་ནང་སྐུ་ཞབས་ལིན་ཀོན་ལ་ཡང་དྲན་གསོའི་དུས་སྟོན་སྲུང་བརྩི་ཞུ་མུས་ཡིན་པ་རེད་འདུག། གོང་ཞུས་ཀྱི་ཨ་རིའི་སྲིད་འཛིན་གྱི་ཉིན་མོའི་རྒྱབ་ལྗོངས་ལོ་རྒྱུས་རྣམས་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཉེ་ཆར ྋགོང་ས་མཆོག་ལ་གཟིམ་ཆུང་བརྟན་བཞུགས་ཞེས་པ་ཞིག་ཕུལ་ཡོད་པས། གཟིམ་ཆུང་གི་བརྟན་བཞུགས་ཞེས་པ་འདི་གང་ཡིན་མིན་སྐོར། འདི་གའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་བསྟན་འཛིན་དབང་འདུས་ལགས་ཀྱིས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་སུ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།
གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ལྷག་པར་དུ་མགོན་པོ་ཚེ་དཔག་མེད་ཀྱི་ངོ་བོར་བརྟན་པའི་ཆེད་དུ་གཞུང་སྒེར་སོགས་ནས་གོང་ས་མཆོག་ལ་བརྟན་བཞུགས་འབུལ་སྲོལ་མང་དག་ཞིག་ཡོད་པའི་ཁྲོད་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཐུན་མོང་མ་ཡིན་པའི་གཟིམ་ཆུང་བརྟན་བཞུགས་འདི་མགོན་པོ་མཆོག་གི་དགུང་སྐག་དངོས་གཞི་དང་སྔ་བསུའི་སྐབས་དམིགས་བསལ་གྱིས་འབུལ་སྲོལ་ཡོད་པ་ཞིག་རེད། གཟིམ་ཆུང་བརྟན་བཞུགས་ཀྱི་ཆོ་ག་འདི་ཡང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ཆེན་པོ་མཆོག་གིས་ལྗགས་རྩོམ་གནང་བ་ཞིག་ཡིན་པ་དང། འདི་ལོ་གོང་ས་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་དང་སྦྲགས་གཟིམ་ཆུང་བརྟན་བཞུགས་ཅིག་བསྟར་འབུལ་ཞུས་གནང་ཡོད་པ་རེད་དེ་སོང་ཙང་འདི་གའི་གསར་འགོད་པ་བསྟན་འཛིན་དབང་འདུས་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་དང་ལྷན་དུ་གཟིམ་ཆུང་བརྟན་བཞུགས་ཞེས་པའི་མཚན་གནས་ཐོབ་ཚུལ་དང་རྒྱལ་བ་རིམ་བྱོན་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དབར་གྱི་འབྲེལ་བ་ཇི་ལྟར་བྱུང་ཡོད་པའི་སྐོར་ལ་གླེང་མོལ་ཞུ་རྒྱུ་ཡིན།
ཐོག་མར་དེ་ལ་དགེ་ལགས་ཀྱིས་ང་ཚོར་བཅར་འདྲི་དང་ལེན་གནང་བར་ཐུགས་ཆེ། ཡང་དང་ཐོག་ངས་བཀའ་འདྲི་ཞུ་ཡ་དེ་ཡིན་ལ་ད་ཉེ་ཆར། བོད་ཀྱི་ལོ་གསར་ཚེས་ལྔའི་ཉིན་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གིས་གོང་ས་མཆོག་གི་ཕོ་བྲང་དུ་གཟིམ་ཆུང་གི་བརྟན་བཞུགས་ཅིག་འདུག་ཟེར་བསྟར་འབུལ་ཞུས་གནང་ཡོད་རེད། དེ་སོང་ཙང་གཟིམ་ཆུང་གི་བརྟན་བཞུགས་ལབ་ན་ག་རེ་ལབ་དགོས་ཡོད་རེད། གཟིམ་ཆུང་གི་བརྟན་བཞུགས་དེ་གི་བྱུང་རིམ་གྱི་ལོ་རྒྱུས་ཅིག་ང་ཚོ་ངོ་སྤྲོད་ཞིག་གནང་རོགས་གནང།
ད་ལྟ་གཟིམ་ཆུང་བརྟན་བཞུགས་ཟེར་དེ། སྤྱི་ཡོངས་མཚན་གྱི་ཐོག་དང་བསྡེབས་པ་ཡིན་ན་བརྟན་བཞུགས་བསྟར་འབུལ་ཡུལ་འདི་ནམ་རྒྱུན་ང་ཚོ་དཔེར་ན་རྒྱ་གར་འཕགས་པའི་ཡུལ་ལ་ཆ་བཞག་པ་ཡིན་ན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་ཡང་ན་ཡུལ་གྲུ་གཞན་དག་ལ་ཁྱོན་རྒྱ་ངོ་ཆེ་མ་ཆེ་བ་བྱས་པའི་ནང་ནས་བརྟན་བཞུགས་ཕུལ་གྱི་ཡོད་རེད། ད་གཟིམ་ཆུང་བརྟན་བཞུགས་ཟེར་འདི་བོད་ཡིན་ནའི་རེད་རྒྱ་གར་ཡིན་ནའི་རེད་འཕགས་བོད་གཉིས་ཀའི་ནང་ལོག་ལ་ཡང་རྒྱལ་བ་རིན་པོ་ཆེ་རང་གི་ནམ་རྒྱུན་བཞུགས་སའི་རྒྱལ་བའི་ཕོ་བྲང་གི་གཟིམ་ཆུང་ནང་ལོག་ལ་ཡར་བཅར་ནས་བརྟན་བཞུགས་ཕུལ་གྱི་ཡོད་པ་ཡིན་ཙང་དེའི་ཆ་ནས་གཟིམ་ཆུང་ལྟ་ག་ཚོད་རེད་བརྟན་བཞུགས་འབུལ་ཡུལ་གྱི་ཆ་ནས་ནས་གཟིམ་ཆུང་བརྟན་བཞུགས་ཞེས་ཞུ་གི་ཡོད་རེད། ད་བརྟན་བཞུགས་འདིའི་ཆོ་གའི་ཐོག་ལ་ཆ་བཞག་པ་ཡིན་ནའི་ད་ང་ཚོ་ཚེ་ལྷ་རྣམ་གསུམ། སྒྲོལ་དཀར་ཡིད་བཞིན་འཁོར་ལོ། རྗེ་བཙུན་རྣམ་པར་རྒྱལ་མ། ཚེ་དཔག་མེད་ད་འདི་གསུམ་གྱི་སྒོ་ནས་ད་གཙོ་བོ་བརྟན་བཞུགས་ཆོ་ག་ཆགས་ཀྱི་ཡོད་རེད། ད་གཟིམ་ཆུང་བརྟན་བཞུགས་ཟེར་གི་ཐོག་མའི་མཚན་དེ་ཡང་རྒྱལ་མཆོག་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོ་མཆོག་གིས། ད་གསུང་འབུམ་ནང་ལ་གསུང་འབུམ་ཕྱི་ནང་གསང་གསུམ་ཡོད་པའི་ནང་ལོག་ནས་གསུང་ནང་མའི་ནང་ལོག་ལ་ནས་ནས་ཚེ་དཔག་མེད་དྭངས་མ་བཅུད་འདྲེན་གྱི་སྒོ་ནས་གཟིམ་ཆུང་གི་བརྟན་བཞུགས་ཆོ་ག་ཕྱོགས་བསྒྲིགས་ལྗགས་རྩོམ་གནང་བ་རེད་དེ་ནས་བྱས་པ་ཅིག་ཕར་ཕྱིན་གཟིམ་ཆུང་བརྟན་བཞུགས་ཟེར་གྱི་ཐོག་མ་མིང་ཐོགས་སྟངས་ད་ནས་བྱུང་རིམ་གྱི་ཐོག་མའི་ད་འགོ་ཚུགས་དེ་རྒྱལ་བ་ལྔ་པ་ཆེན་པོའི་སྐབས་ནས་མར་བྱུང་བ་ཅིག་ཆགས་ཀྱི་ཡོད་རེད་དེ་ནང་བཞིན་གྱི་གཟིམ་ཆུང་བརྟན་བཞུགས་འབུལ་ཡས་དེའང་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་ནང་ལོགས་དང་ལྷག་པར་དུ་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་བྱུང་རབས་ལོ་རྒྱུས་སྒང་ལ་ཡང་ད་ཕྱི་དེབ་ལ་ནས་ང་ཚོ་ཉམས་ཞིབ་བྱས་པ་ཡིན་ན

ལགས་སོ་ད་རྒན་ལགས་ཀྱིས་གོང་དུ་གསུངས་ནང་བཞིན་ད་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་ལ་དམིགས་བསལ་གྱི་འབྲེལ་བ་ཡོད་པ་དང་ད་ག་ནང་བཞིན་གྱི། སྐུ་བཅར་རྣམ་རྒྱལ་གྲྭ་ཚང་འདི་ཡང་ནི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་དམིགས་བསལ་གྱི་གྲྭ་ཚང། རེད་ཞེས་ཡང་དེ་འདྲའི་གྱི་ལབ་སྲོལ་ཡོད་རེད། དེ་འདྲ་སོང་ཙང་སྐུ་བཅར་རྣམ་རྒྱལ་གྲྭ་ཚང་དང་རྒྱལ་བ་སྐུ་ཕྲེང་རིམ་བྱོན་བར་གྱི། འབྲེལ་བ་དེ་ག་འདྲ་ཡིན་ན། ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ད་ག་རེ་ཟེར་བྱུང་རབས་ལོ་རྒྱུས་དེ་ཁ་བྲལ་ཐབས་མེད་པ་ཅིག་ཆགས་བསྡད་ཡོད་རེད། ད་རྒྱལ་བ་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པ་དང་དམིགས་བསལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་འབྲེལ་བ་གང་ཡང་ཡོད་མ་རེད་རྒྱལ་བ་སྐུ་ཕྲེང་དང་པོས་གཙོ་བོ་ཕྱག་བཏབ་པའི་དགོན་པ་དེ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ཆགས་བསྡད་ཡོད་རེད། ད་སྐུ་ཕྲེང་གཉིས་པ་གཙང་གི་གདན་ས་བཀྲ་ཤིས་ལྷུན་པོ་ལ་ཡང་དེ་ཙམ་བཞུགས་བཟོད་མ་བདེ་བས།

ཨཱ་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་ཨཱ་ཡོངས་གྲགས་ང་ཚོ་ལྷ་མོའི་བླ་མཚོ་དེ་གནས་སྒོ་ཕྱེས་པ་རེད་དེ་ནས་བྱས་པ་ཅིག་ང་ཚོ་ད་ལྷ་མོའི་བླ་མཚོ་ནས་རྒྱལ་བ་སྐུ་འཕྲེང་རིམ་བྱོན་དང་པཎ་ཆེན་སྐུ་འཕྲེང་རིམ་བྱོན་ལ་སོགས་པ་ཁོང་རྣམ་པ་ཚོ་ད་ཡང་སྲིད་ངོས་འཛིན་བྱེད་པའི་སྐབས་ལ་མཚོ་གཟིགས་བསྟན་ཡག་གི་གཙོ་བོ་དཔེར་ན་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆ་བཞག་པ་ཡིན་ན་ཨ་ཀ་མ་ཐོག་མར་མཚོ་གཟིགས་བསྟན་ཡག་དེ་འདྲ་བྱས་ནས་རྒྱལ་བའི་ལུང་བསྟན་ང་ཚོ་ད་ལྷ་མོའི་དཔལ་ལྡན་ལྷ་མོ་དང་ད་ལྷ་མོའི་མཚོའི་ནང་གི་མཚོ་མཇལ་གྱི་ད་ལུང་བསྟན་ནང་བཞིན་བྱས་ནས་ངོས་འཛིན་ཐུབ་པ་བྱུང་ཡོད་རེད་དེ་འདྲ་བྱས་ནས་ལྷ་མོའི་བླ་མཚོ་དེ་ཐོག་མར། རྒྱལ་བ་སྐུ་ཕྲེང་གཉིས་པས་ད་གནས་སྒོ་འབྱེད་ཅིང་མཁས་པའི་དབང་པོ་ཆེ་མཚུངས་མེད་དགེ་འདུན་རྒྱ་མཚོར་གསོལ་བ་འདེབས་བྱས་ནས་རྣམ་ཐར་ལ་ནི་གསལ་བ་ནང་བཞིན་བྱས་ནས་དེ་དུས་ནི། ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ཐོག་མར་གསར་བཞེངས་གནང་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་དེ་ལ་ཡང་གྲྭ་ཚང་བཞི། གསར་བཞེངས་གནང་ཡོད་རེད། གྲྭ་ཚང་བཞིའི་ནང་གི་ཐོག་མ་དེ་ལེགས་བཤད་གླིང་གྲྭ་ཚང་ཟེར་དེ་རེད་དེ་ནས་ཆད་པ་བྱེད་ཀྱི། ཨེ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཐོག་མའི་དབུ་ཚུགས་ཡས་དེ་གཅིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་དབུ་ཚུགས་པ་ཡིན་ཙང་དེ་ནས་བྱས་པ་ཅིག་གིས་ལོ་རྒྱུས་བལྟས་པ་ཡིན་ན་ལོ་ང་ཚོ་ལྔ་བརྒྱ་བཅོ་ལྔ་འགྲོ་གི་ཡོད་རེད་དེ་ཡིན་དུས་བྱས་ཙང་ལོ་ལྔ་བརྒྱ་བཅོ་ལྔ་ཟེར་དུས་ལོ་རྒྱུས་ཐུང་ཐུང་ཆགས་ཡོད་མ་རེད་ལོ་རྒྱུས་ཧ་ཅང་རིང་པོའི་དགོན་པ་ཅིག་ཆགས་བསྡད་ཡོད་རེད། ད་ཡིན་པ་ཡིན་ནའི་རྒྱལ་བ་སྐུ་ཕྲེང་གཉིས་པ་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ལ་སོགས་པ་དེ་ཚོ་གསར་བཞེངས་ལེགས་གྲུབ་ཟིན་ནས་རྒྱལ་བ་སྐུ་ཕྲེང་གཉིས་པ་རང་གི་གདན་ས་ལྟེ་བ་འདི་འབྲས་སྤུངས་ཆགས་བསྡད་ཡོད་རེད་འབྲས་སྤུངས་ཆ་བཞག་པ་ཡིན་ན་སྐབས་དེ་དུས་ཀྱི་སྣེའུ་དཔོན་ག་རེ་ཟེར་ད་སྣེའུ་དཔོན་ནམ་མཁའ་བཟང་པོ་དེ་ནང་བཞིན་གྱི་དེའི་རྗེས་ལ་ཡང་ག་རེ་ཟེར་སྣེའུ་དཔོན་གྱི་རིམ་པ་དང་དེ་ནང་བཞིན་གྱི་མི་དབང་བཀྲ་ཤིས་གྲགས་པ་སྣེ་གདོང་རྒྱལ་པོ་ཁོང་གིས་འབྲས་སྤུངས་ལ་ཕེབས་པའི་སྐབས་ལ་ཁོ་རང་གི་སྒེར་ཤག་རྡོ་ཁང་སྔོན་མོ་ཟེར་དེ་རྒྱལ་བ་སྐུ་ཕྲེང་གཉིས་པ་ལ་ཕུལ་ནས་རྒྱལ་བ་སྐུ་ཕྲེང་གཉིས་པས་དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ཟེར་དེ་མཚན་གསོལ་ནས་དགའ་ལྡན་བླ་བྲང་མིང་ཆགས་བསྡད། དེ་ནས་བྱས་པ་ཅིག་གིས་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ད་མ་གདན་ས་རང་དེ་འབྲས་སྤུངས་སུ་ཆགས་བསྡད་དེ་འདྲ་ཡིན་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་གཉིས་པའི་དེའི་སྐབས་ཀྱི་ད་ཞབས་ཕྱི་ཞུ་མཁན་དེ་རྒྱལ་རྣམ་རྒྱལ་གྲྭ་ཚང་གི་ཐོག་མའི་དགེ་འདུན་བཞི་སྡེ་གཅིག་ཡོད་རེད། འདི་ཚོ་འབྲས་སྤུངས་ལ་ཚུར་མཉམ་དུ་ཕེབས་དེའི་རྗེས་ལ་ཡང་རྒྱལ་བ་སྐུ་ཕྲེང་གསུམ་པས་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ཀྱི་ལོ་ལ་ཨ་ནེ་འབྲས་སྤུངས་ཀྱི་ནང་ལོགས་ལ་གསང་སྔགས་དགའ་ཚལ་ཟེར་དེ་ས་གཞིའི་ནང་ནས་ཨེ་རྣམ་རྒྱལ་གྲྭ་ཚང་ཐོག་མར་ཕྱག་བཏབ་དེ་ལ་ཡང་ཨེ་ནེ་ཕན་བདེ་ལེགས་བཤད་གླིང་ཟེར་གྱི་མཚན་གསོལ་གཟེངས་བསྟོད་གནང་ནས་བྱས་པ་ཅིག་གི་རྣམ་རྒྱལ་གྲྭ་ཚང་དངོས་གཞི་དེ་དེ་ནས་དབུ་ཚུགས་པ་རེད་དེ་ནས་དབུ་ཚུགས་པ་ནས་བྱས་པ་ཡིན་ན་ལོ་ལྔ་བརྒྱ་ལོ་བཞི་བརྒྱ་ལྔ་བཅུ་ང་དྲུག་འགྲོ་གི་ཡོད་རེད་ད་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ལ་ཨེ་ནེ་གཙོ་བོ་ང་ཚོ་སོག་པོ་དང་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་བྱུང་དེ་ནང་བཞིན་གྱི་སྐབས་དེ་དུས་ཀྱི་སོག་པོའི་རྒྱལ་པོ་ཨལ་ཐན་དང། རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་རྣམ་པ་གཉིས་དེ་ད་སྐུ་ཚེ་ག་རེ་ཟེར་སྐུ་ཚེ། ཞབས་པད་བརྟན་ཡ་དེ་ཧ་ཅང་གི་གལ་གནད་ཆེན་པོ་ཡིན་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་སྐུ་ཞབས་རྣམ་པ་ཚོས་ཨ་ནི་ཞབས་རིམ་ལ་ཡ་རྣམ་རྒྱལ་མའི་ཆོ་ག་ཉི་མ་ཆར་ཅན་ཆད་མེད་དུ་གསུང་འདོན་གནང་བ་ཡིན་ཙང་ཆོ་གའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཟེར་ཏེ་མིང་ཐོགས་པ་རེད་མ་གཏོགས་མཚན་དངོས་གནས་དེ་རྒྱལ་བ་བསོད་ནམས་རྒྱ་མཚོ་ཕན་བདེ་ལེགས་བཤད་གླིང་ཟེར་དེ་གསོལ་ཏེ་ཆགས་ཡོད་རེད། ད་དེ་འདྲ་ཡིན་པ་ཡིན་ཙང་ཨ་ནི་འབྲས་སྤུངས་ལ་ཡ་གསང་སྔགས་དགའ་ཚལ་དེའི་གཤམ་ལ་ཡང་ཨ་ནི་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་འཛིན་སྐྱོང་དང་འབྲེལ་བའི་ཨ་ནི་བཀྲ་ཤིས་ཁང་གསར་ཟེར་དང་དེ་ནང་བཞིན་གྱི་དེ་དང་འབྲེལ་བ་ཡོད་པའི་ཨ་ནི་སྡེ་པ་སྤྲེལ་རབ་ལ་སོགས་པ་རིམ་པར་བྱས་ནས་བྱུང་བ་རེད་དེ་ཡིན་ནའི་ད་རྒྱལ་བ་སྐུ་ཕྲེང་ཨ་ནི་བཞི་པའི་སྐབས་ལ་གྲྭ་ཚང་ལ་ཡང་ཐུན་མོང་མ་ཡིན་པའི་ཕྱག་ལེན་མང་པོ་ཞིག་གསར་འཛུགས་གནང་ཡོད་རེད་རྒྱལ་བ་སྐུ་ཕྲེང་གསུམ་པའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་གསུམ་པ་ཐེངས་མ་གཅིག་གི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་ཀྱི་ད་ཚོགས་མགོན་ལ་དབུ་བཞུགས་གནང་སང་ཉིན་དེ་ད་འབྲས་སྤུངས་ལ་ཡ་ཕྱིར་ལོག་ཕེབས་ཡས་ཡིན་པས་ད་དེའི་དགོང་མོ་ཐ་མ་དེ་ལ་ཡ་ད་ས་སྐྱའི་མགོན་པོ་གུར་ཞལ་ལ་སོགས་པ་དེ་འདྲས་བསྟེན་དགོས་ཡ་གི་ད་རྟགས་མཚན་བྱུང་བ་རེད་ད་སངས་རྒྱས་ཀྱི་བསྟན་པའི་དོན་དག་ལ་དེ་འདྲས་ཡིན་མིན་ད་མགོན་པོ་གུར་ཞལ་ལ་སོགས་པ་གྲྭ་ཚང་ལ་ཡ་ཕྱག་ལེན་བཙུགས་ནས་ད་ལྟའི་ང་ཚོ་གྲྭ་ཚང་ནས་མགོན་པོ་གུར་ཞལ་གྱི་ད་ཏུ་རུ་སྒྲོམ་ཆེན་ལ་སོགས་པ་འཚོགས་ནས་མདོར་བསྡུས་པ་ཡིན་ན་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་ཏུ་རུ་སྒྲོམ་ཆེན་དེས་གཞུང་འབྲེལ་གྱི་མཛད་སྒོ་བཟོས་ནས་བོད་ཟླ་གསུམ་པའི་ཚེས་པ་དྲུག་བདུན་བརྒྱད་ཉི་མ་གསུམ་པོ་དེ་བརྒྱད་གཏོར་བྱས་ནས་བོད་གཞུང་གི་གཞུང་འབྲེལ་གྱི་མཛད་སྒོ་བྱས་དེ་ང་ཚོ་ག་རེ་ཟེར་གཞུང་གི་གཞུང་ཞབས་རྣམ་པ་ཚོས་ཚེས་པ་བརྒྱད་ནས་དབྱར་ཆས་བཞེས་ཡ་དང་ལྔ་མཆོད་ཉི་མ་ནས་དགུན་ཆས་བཞེས་ཡ་གི་དབྱར་དགུན་གྱི་ཆས་གོས་བརྗེ་པོ་རྒྱག་ཡ་གི་གཞུང་འབྲེལ་གྱི་མཛད་སྒོ་འདི་འདྲ་ཆགས་བསྡད་ཡོད་རེད་རྒྱལ་བ་སྐུ་ཕྲེང་བཞི་པའི་སྐབས་ལ་ཆ་བཞག་པ་ཡིན་ན་མ་གཅིག་དཔལ་ལྡན་ལྷ་མོའི་ད་རྒྱལ་བ་སྐུ་ཕྲེང་གཉིས་པ་ནས་ད་ཅིག་འབྲེལ་བ་བྱུང་བ་ཡིན་ཙང་ཨ་ནི་དཔལ་ལྡན་ལྷ་མོའི་མདོས་བསྐང་ལ་སོགས་པ་གྲྭ་ཚང་ལ་བཙུགས་ནས་ད་ལྟའི་ཆ་ནས་ཉམས་མེད་རྒྱུན་འཛིན་ཡོད་པ་ཅིག་ཆགས་བསྡད་ཡོད་རེད་ད་དེ་ནས་རྒྱལ་བ་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོའི་སྐུ་དུས་ལ་ཆ་བཞག་པ་ཡིན་ན་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བོད་གཞུང་དགའ་ལྡན་ཕོ་བྲང་དབུ་བརྙེས་ནས་རྒྱལ་བ་ལྔ་པ་ཆེན་པོས་བོད་ཆོལ་ཁ་གསུམ་ལ་ཡར་ལུགས་གཉིས་ཀྱི་ཆབ་སྲིད་མངའ་དབང་བསྒྱུར། དེའི་སྐབས་ལ་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་ཚོས་ད་དབུ་བ་དཔུང་སྡེ་གྱི་ཞབས་ཕྱི་གཟེངས་སུ་ཐོན་པ་ཞུས། ཡང་སྒོས་རྒྱལ་བ་ལྔ་པ་ཆེན་པོ་རང་ཉིད་ད་མི་བོད་འབངས་ཀྱི་ད་དབུ་ཁྲིད་ཆགས་ཏེ་ལུགས་གཉིས་ཀྱི་དབུ་ཁྲིད་ཆགས་བསྡད་ཡོད་པ་ཡིན་ཙང་ད་བོད་ཀྱི་ཆབ་སྲིད་ཀྱི་འཛིན་སྐྱོང་བྱེད་ཡ་དེ་གདན་ས་འབྲས་སྤུངས་ནས་བྱས་པ་ཡིན་པ་ཡིན་ན་ཐུགས་ཐག་འགྲིག་པོ་ཡོད་མ་རེད་ཡིན་པ་ཡིན་ཙང་འཛིན་སྐྱོང་གི་སྡེ་ཚན་དེ་ཁ་སང་གི་ཆབ་སྲིད་ཀྱི་ལྟེ་གནས་དེ་ཕོ་བྲང་པོ་ཏཱ་ལ་ཉམས་གསོ་དང་སྦྲགས་ནས་ཕོ་བྲང་པོ་ཏཱ་ལ་གནང་བ་ཡིན་ཙང་སྐུ་ཞབས་ཚོས་རྒྱལ་བ་ལྔ་པ་ཆེན་པོའི་མི་གསུང་ཞབས་ཞུ་ག་ལ་སོགས་པ་ད་ཁྲི་ལ་བཅར་ནས་ཞུ་དགོས་ཀྱི་ཡོད་པ་ཡིན་ཙང་ནམ་རྒྱུན་ནས་སྐུ་བཅར་ཞུ་དགོས་རེད་དེ་འདྲ་བྱས་ནས་གདན་ས་འབྲས་སྤུངས་ལ་ཡ་གི་དེ་ཡོད་ཡོད་བྱས་སྐུ་ཞབས་མང་ཆེ་དེ་མ་པོ་ཏཱ་ལ་ལ་སྤོས་པ་ཡིན་ཙང་ཨ་ནི་རྩེ་རྣམ་རྒྱལ་གྲྭ་ཚང་ཟེར་གྱི་མཚན་དེ་དེ་ནས་ཐོགས་པ་རེད་ད་རྒྱལ་བ་སྐུ་ཕྲེང་དྲུག་པའི་སྐབས་ལ་རྣམ་རྒྱལ་གྲྭ་ཚང་དེ་གཏོར་བཤིག་ཅིག་ཕྱིན་པ་རེད་ཕྱིན་དགོས་དེ་ཡང་སོག་པོ་ཇུན་གར་ཨོ་རོད་ཇུན་གར་གྱི་བོད་ལ་དམག་ཡོང་ནས་སྐབས་དེ་དུས་ཀྱི་རྙིང་མའི་དགོན་པ་མང་པོ་ཞིག་གཏོར་བཤིག་བཏང་བ་རེད་དེ་ཡིན་དུས་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་གྲྭ་ཚང་ལ་ཡང་རྙིང་མའི་ཕྱག་ལེན་མང་པོ་ཞིག་གསར་འཛུགས་གནང་བ་ཡིན་ཙང་དེའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཡང་གཏོར་བཤིག་བཏང་ནས་རྣམ་རྒྱལ་གྲྭ་ཚང་གི་གཉེར་པ་དང་ནི་དགེ་འདུན་ཞལ་གྲངས་བཅུ་བདུན་ཙམ་ཅིག་ཨ་ནི་ཆུ་ལ་གཡུག་པ་དང་སྲོག་བཅད་པ་ལ་སོགས་པ་དེ་འདྲ་བྱས་ནས་གང་ལྟར་མདོར་བསྡུས་པ་ཡིན་ན་རྒྱལ་བ་སྐུ་ཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོའི་སྐུ་དུས་ལ་རྣམ་རྒྱལ་གྲྭ་ཚང་ཡང་རྦད་དེ་གཏོར་བཤིག་རང་ཕྱིན་པ་རེད་ཡིན་པ་ཡིན་ནའང་རྒྱལ་བ་སྐུ་ཕྲེང་བདུན་པ་རྒྱལ་བ་སྐལ་བཟང་རྒྱ་མཚོ་ནི་དགུང་ལོ་བདུན་ད་དགུང་ལོ་བརྒྱད་ཙམ་ལ་ཕེབས་པའི་སྐབས་ལ་ཆིག་སྟོང་བདུན་བརྒྱ་བཅོ་ལྔ་ལོ་ལ་ནི་དགུང་ལོ་བདུན་བརྒྱད་མ་གཏོགས་ཕེབས་ཀྱི་ཡོད་མ་རེད་དེ་དུས་རྣམ་རྒྱལ་གྲྭ་ཚང་འདི་ཧ་ཅང་གི་ད་ཁ་སང་ལོ་རྒྱུས་ཡུན་རིང་པོ་ཡིན་པ་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མིན་པའི་གྲྭ་ཚང་ཡིན་པ་འདི་འདྲའི་གལ་ཆེན་པོ་ལ་གཟིགས་ནས་དགུང་ལོ་ཆུང་ཆུང་མ་གཏོགས་ཕེབས་མེད་ནའང་རྣམ་རྒྱལ་གྲྭ་ཚང་འདི་བསྐྱར་དུ་ཁ་གསོ་རེ་ད་བསྐྱར་འཛུགས་གནང་གནང་ནས་འདིའི་ཆོ་ག་ཕྱག་ལེན་འདི་ཡི་ཆ་ཚང་ལོ་ད་གསར་འཛུགས་གནང་དགོས་ཀྱི་ཡོད་པ་ཡིན་ཙང་ཨ་ནི་སྐབས་དེ་དུས་ང་ཚོ་རི་བོ་དགེ་ལུགས་པའི་ད་རིག་པ་འཛིན་པ་གསང་སྔགས་ཀྱི་དགོན་སྡེ་ནང་ནས་ད་གུར་དཀར་པོའི་ཏོག་ལྟ་བུའི་གྲྭ་ཚང་ཟེར་བ་ཅིག་བསྔགས་བརྗོད་གནང་ཡོད་རེད་རྒྱལ་བ་ལྔ་པ་ཆེན་པོའི་རྣམ་ཐར་ནང་ལོགས་ལ། དེ་ཡིན་དུས་དེ་ནང་བཞིན་གྱི་དཔལ་ལྡན་སྨད་རྒྱུད་གྲྭ་ཚང་གི་ཕྱག་ལེན་ཡི་དམ་གསང་བདེ་འཇིགས་གསུམ་ཁ་སང་སྐུ་མདུན་གྱིས་དང་དང་བརྟན་བཞུགས་ཀྱི་བཀའ་སློབ་ནང་ལོགས་ལ་རྣམ་རྒྱལ་གྲྭ་ཚང་ལ་ཡང་ཡི་དམ་གསང་བདེ་འཇིགས་གསུམ་དང་དཔལ་དུས་ཀྱི་འཁོར་ལོའི་ཕྱག་ལེན་ཡོད་པ་དེ་ཚོ་ཚགས་ཚུད་པོ་ཡོད་རེད་ད་དུང་ཡག་པོ་བྱས་ཏེ་ཡར་རྒྱས་གཏོང་དགོས་རེད་ཟེར་བཀའ་གནང་བ་ནང་བཞིན་བྱས་ནས་གསང་བདེ་འཇིགས་གསུམ་དེ་རྒྱལ་བ་སྐུ་ཕྲེང་བདུན་པས་རྒྱུད་སྨད་ཀྱི་ཕྱག་བཞེས་ནང་བཞིན་བྱས་ནས་བཙུགས་གནང་བ་རེད། དེ་ནང་བཞིན་གྱིས་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་རྒྱལ་བ་སྐུ་ཕྲེང་བདུན་པས་གྲྭ་ཚང་ལ་ཐུན་མོང་མ་ཡིན་པའི་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་ཨ་ནི་ཕྱག་ལེན་གར་ཐིག་དབྱངས་གསུམ་དང་བཅས་པ་ཆ་ཚང་བཙུགས་ནས་ད་དཔེར་ན་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོས་དུས་འཁོར་དབང་ཆེན་ཐེངས་མ་སུམ་ཅུ་རྩ་བཞི་སོགས་གནང་བ་དེའི་ཕྱག་ལེན་དེ་རྒྱལ་བ་སྐུ་ཕྲེང་བདུན་པ་ནས་བྱས་པ་ཅིག་གིས་གྲྭ་ཚང་ལ་བཙུགས་ནས་འདི་བར་དུ་ད་ལྟ་ང་ཚོ་ད་ལྟ་བར་དུ་ཉམས་མེད་རྒྱུན་འཛིན་ཡོད་པ་དང་རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་ནས་བྱུང་བ་ཅིག་ཆགས་ཀྱི་ཡོད་རེད་ད་རྒྱལ་བ་སྐུ་ཕྲེང་བདུན་པས་ལྷག་པར་དུ་ནི་རྣམ་རྒྱལ་གྲྭ་ཚང་སྔོན་མ་རྒྱལ་བ་ལྔ་པ་ཆེན་པོའི་སྐུ་དུས་ལ་ཆགས་བཞག་པ་ནི་དགེ་འདུན་ཞལ་གྲངས་བརྒྱ་དང་བཅུ་རེད། བརྒྱ་དང་བཅུ་ཡིན་དུས་ནི་སྐབས་དེ་དུས་ང་ཚོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ལོ་ལ་བོད་གཞུང་བཀའ་ཤག་གསར་དུ་བཙུགས་ཨ་ནི་བཀའ་ཤག་གི་འོག་ལ་ཡང་ང་ཚོ་ད་དྲུང་འཁོར་ཚོ་ད་རྩེ་དྲུང་དང་ཤོད་དྲུང་བྱས་ནས་ད་སྐྱ་བོ་དང་སེར་མོ་བ་སྡེ་ཚན་གཉིས་ཡོད་རེད་པ་དྲུང་འཁོར་དེ་ནང་བཞིན་གྱི་དེ་ཚོ་ཞལ་གྲངས་དེ་ལས་བྱེད་དེ་ལ་ཡང་ཨ་ནི་རྩེ་དྲུང་བརྒྱ་དང་བདུན་ཅུ་དོན་ལྔ་ཤོད་དྲུང་བརྒྱ་དང་བདུན་ཅུ་དོན་ལྔ་བྱས་ནས་ལས་བྱེད་བརྒྱ་དང་བདུན་དོན་ལྔ་གཉིས་ཡོད་རེད་དེ་ཡོད་པ་ནང་བཞིན་བྱས་ནས་ཨ་ནི་གྲྭ་ཚང་གི་སྐུ་ཞབས་དེ་གྲངས་ཀ་སྤར་ནས་ཨ་ནི་དྲུག་ཅུ་རེ་ལྔ་སྤར་ཆ་གནང་ནས་ཨ་ནི།

ད་རྒྱལ་བ་སྐུ་ཕྲེང་བདུན་པ་ལུང་རྟོགས་རྒྱ་མཚོ་ནས་བྱས་པ་ཅིག་གིས་བཅུ་གཉིས་པ་འཕྲིན་ལས་རྒྱ་མཚོའི་བར་དུ་ད་སྐུ་ཕྲེང་བཞི་པོ་འདི་དགུང་ལོ་བཅུ་གཅིག་ནས་ད་རིང་ན་ཉི་ཤུ་རྩ་གཅིག་བར་དུ་མ་གཏོགས་བཞུགས་ཡོད་མ་རེད་སྐུ་ཕྲེང་བཞི་པོ་འདི་ད་ང་ཚོ་བོད་པ་བསོད་ནམས་ཀྱིས་མ་ཆུན་པ་བྱས་དགུང་ལོ་ཐུང་ཐུང་མ་གཏོགས་བཞུགས་མེད་པ་ཡིན་ཙང་ཨ་ནི་མཛད་པ་འཕྲིན་ལས་ཞིབ་རྒྱས་གང་ཡང་བྱུང་ཡོད་མ་རེད་དེ་ནང་བཞིན་གྱི་གྲྭ་ཚང་ལ་ཡང་དམིགས་བསལ་གྱི་ཆོ་ག་ཕྱག་ལེན་འདྲ་བ་དེ་འདྲ་གསར་འཛུགས་གང་ཡང་གནང་ཡོད་མ་རེད་ཡིན་པ་ཡིན་ན་སྔོན་མ་རྒྱལ་བ་གོང་མ་ཚོས་ག་རེ་བཙུགས་པ་དེ་དག་ཉམས་མེད་རྒྱུན་འཛིན་གནང་ཡག་དང་སྐུ་ཕྲེང་སོ་སོའི་གོ་ས་སྐུ་ཚེ་ག་རེ་བཞུགས་པ་དེ་དག་ལ་ཡང་གསུང་འཕྲལ་གྱི་ཆོ་ག་དེ་ཚོ་སེང་སོ་ཐོ་མ་ཞུས་གནང་བ་དེ་འདྲ་གཅིག་ཆགས་ཀྱི་ཡོད་རེད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ང་ཚོ་དབྱིན་ཇིའི་དམག་བོད་ལ་སླེབས་ཡ་དང་རྒྱ་མིའི་དམག་བོད་ལ་སླེབས་ཡ་ལ་སོགས་པ་དེ་འདྲ་གི་དཀའ་ངལ་མང་པོ་བྱུང་བ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་རྒྱ་གར་དང་སོག་ཡུལ་དང་རྒྱ་ནག་ལ་སོགས་པ་དེ་ཚོ་ལ་ཡང་ཉེན་གཡོལ་ལ་ཕེབས་དགོས་ཡ་དེ་འདྲའི་ལོ་རྒྱུས་བྱུང་ཡོད་རེད་དེ་ཚོའི་སྐབས་ལ་སོག་ཡུལ་ཕེབས་པའི་སྐབས་ལ་སོག་ཡུལ་གྱི་ད་ལྟ་དགའ་ལྡན་དགོན་པ་ལ་སོགས་པ་དེ་ཚོ་ལ་ཡང་ཨ་ནི་མགོན་པོ་ཚེ་རིང་གི་འཆམ་བྱས་ནས་འཆམ་དམིགས་བསལ་གྱི་འཁྲབ་སྲོལ་ཡོད་པ་དེ་ཚོ་ཡོད་པ་ཡིན་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་ཆིབས་ཞབས་ལ་ཡོད་པའི་གྲྭ་ཚང་སྐུ་ཞབས་གཅིག་ལ་ཡང་མགོན་པོ་ཚེ་རིང་གི་འཆམ་དེ་ཚོ་སྦྱང་བཅུག་ནས་ད་ལྟའི་ང་ཚོ་ཕྱག་ལེན་ཡོད་པ་གཅིག་ཆགས་ཡོད་རེད། དེ་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ད་ལྟ་གཏེར་སྟོན་བསོད་རྒྱལ་ལས་རབ་གླིང་པ་གཏེར་སྟོན་བསོད་རྒྱལ་གྱིས་ཀོང་པོ་བུ་ཆུ་ལ་སོགས་པ་དེ་ཚོ་ནས་མཁའ་འགྲོས་ཕུལ་བའི་ཡོད་རེད་གཏེར་ནས་བཞེས་པའི་ད་ལྟ་ཕུར་པ་ཡང་སྙིང་སྤུ་གྲི་བྱས་ནས་ལོ་ལྟར་ང་ཚོ་བོད་ཟླ་གཉིས་པའི་ནང་ལོགས་ལ་ད་ལྟ་ཡོངས་གྲགས་ཀྱི་མ་ཎི་རིལ་བུ་དང་བདུད་རྩི་ཆོས་སྨན་ཟེར་ནས་བདུད་རྩི་ཆོས་སྨན་དེ་སྒྲུབ་ཡས་དེ། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་གཏེར་སྟོན་བསོད་རྒྱལ་གྱིས་གཏེར་ནས་བཞེས་པའི་ཕུར་པ་ཡང་སྙིང་སྤུ་གྲིའི་སྒོ་ནས་སྒྲུབ་པ་གནང་གི་ཡོད་རེད་འོ་དེའི་ཕྱག་ལེན་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་གཏེར་སྟོན་ལས་རབ་གླིང་པས་གཏེར་ནས་བཞེས་གཏེར་ནས་བཞེས་ནས་ཆོ་ག་དེ་ག་ནོར་བུ་གླིང་ཁ་རང་གི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གཟིམ་ཆུང་ལ་ཚུར་གདན་འདྲེན་ཞུས་ནས་ལོ་ཁ་ཤས་ཤིག་བཞུགས་རྗེས་ཆོ་ག་ཆོག་སྒྲིག་གནང་ཆོ་ག་ཆོག་སྒྲིག་གནང་བ་ཙམ་འགྲིག་གི་ཡོད་མ་རེད་དེའི་ཕྱག་ལེན་དེ་མུ་མཐུད་ནས་གནས་དགོས་ཀྱི་ཡོད་པ་ཡིན་ཙང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དང་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་དེ་གཉིས་ལ་ཡང་ཕྱག་ལེན་བཙུགས་ནས་ད་ལྟའི་གྲྭ་ཚང་གཉིས་ཀ་ལ་ཡོད་བསྡད་པ་གཅིག་ཆགས་ཡོད་རེད། ད་ལྔ་བཅུ་ང་དགུ་ལོ་ལ་དུས་འགྱུར་བྱུང་ནས་གྲྭ་ཚང་གི་སྐུ་ཞབས་ལྔ་བཅུ་ང་གཉིས་ཙམ་ཞིག། བོད་རང་གི་སྐུ་ཞབས་ལྔ་བཅུ་ང་གཉིས་བཙན་བྱོལ་ལ་ཕེབས་ཐུབ་པ་བྱུང་བ་རེད། དེ་ཚོ་ཐོག་མར་སྦག་ས་དང་དེ་ནང་བཞིན་གྱི་ད་ཌལ་ཧོ་སི་དེ་ཚོ་ལ་ཡང་ཨ་ནི་ལམ་བཟོ་ལ་ཕེབས་ཡ་ལ་སོགས་པ་དེ་ཚོ་ཚང་མ་ང་ཚོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོའི་ཟླ་བ་བཅུ་གཅིག་པའི་ཚེས་པ་བཅུ་གསུམ་ཉིན་མོ་དེ་བཞུགས་སྒར་ལ་ཚང་མ་བཀའ་འགུགས་གནང་བྱས་ཨ་ནི་བཙན་བྱོལ་ལ་ཡང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་དེ་བསྐྱར་དུ་བཙུགས། ཨ་ནི་དེའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་ད་དྲུག་ཅུ་རེ་དགུ་ནས་བདུན་ཅུ་ཐམ་པའི་བར་དུ་ཨ་ནི་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གསར་བཞེངས་གནང་ནས་གསར་བཞེངས་ལེགས་གྲུབ་ཟིན་པའི་དགའ་སྟོན་གྱི་ད་རྟེན་འབྲེལ་དང་འབྲེལ་བྱས་ཨ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་དུས་འཁོར་དབང་ཆེན་ཐེངས་མ་དང་པོ་དེ་བཞུགས་སྒར་ཐེག་ཆེན་གཙུག་ལག་ཁང་གནང་བ་རེད། དེ་དང་འབྲེལ་ནས་ལོ་སར་ཚེས་པ་གཅིག་ལ་ཡང་ཨ་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ལ་ཡང་ཨ་ནི་ད་ང་ཚོ་བྱུང་རབས་ལོ་རྒྱུས་ད་ལོ་བཞི་བརྒྱ་ལྷག་གི་ལོ་རྒྱུས་ཡོད་པ་དེ་ལ་ཡང་སྔགས་པ་གྲྭ་ཚང་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་པ་དེ་ང་ཚོ་མདོ་སྔགས་ཟུང་འབྲེལ་གྱི་ཐོག་ནས་བསྟན་པ་འཛིན་སྐྱོང་སྤེལ་གསུམ་དགོས་པ་དེ་འདྲ་ད་གལ་གནད་ཆེན་པོ་ལ་གཟིགས་བྱས་རྣམ་རྒྱལ་གྲྭ་ཚང་ལ་ང་ཚོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་ལ་མཚན་ཉིད་གཞུང་ཆེན་བཙུགས་ནས་གཞི་ནས་རྣམ་རྒྱལ་གྲྭ་ཚང་ལ་ཡང་མཁན་པོའི་རིམ་པ་བྱུང་བ་རེད་སྔས་མ་གྲྭ་ཚང་ལ་ཡང་མཁན་པོ་ཟེར་ཡ་དེ་ཡོད་མ་རེད་ལོ་རྒྱུས་སྒང་ལ་ཡང་སློབ་དཔོན་ཟེར་ཡ་དེ་མ་གཏོགས་ད་སྔགས་ཀྱི་ཆོ་གའི་ད་གཙོ་བོ་ཐུགས་འགན་བཞེས་ཡ་དེ་སློབ་དཔོན་གྱིས་གནང་གི་ཡོད་རེད་ད། བདུན་ཅུ་ཐམ་པའི་ལོ་ནས་གྲྭ་ཚང་ལ་མཚན་ཉིད་བཙུགས་པ་ཡིན་ཙང་མཚན་ཉིད་བཙུགས་ནས་ད་ལྟ་བར་དུ་མཁན་པོའི་རིམ་པ་བྱུང་ནས་མཁན་པོ་ད་མཁན་ཐོག་བདུན་པ་བར་དུ་སླེབས་བསྡད་ཡོད་རེད།

ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་གཅིག་ར་ཡོད་པ་དེ་རྣམ་རྒྱལ་གྲྭ་ཚང་ཆགས་བསྡད་ཡོད་རེད་འདི་འདྲ་བྱས་ད་ཐུན་མོང་མ་ཡིན་པའི་འབྲེལ་བ་ང་ཚོ་མདོར་བསྡུས་སུ་ཞུས་པ་ཡིན་ན་འདི་འདྲ་ཆགས་བསྡད་ཡོད་རེད། དེ་ནས་རྒན་ལགས་ཀྱིས་ད་ལྟ་གསུངས་པ་ནང་བཞིན་གྱི་ཨ་ནི། རྩེ་རྣམ་རྒྱལ་གྲྭ་ཚང་ཟེར་མིང་ཐོབ་སྟངས་སྐོར་ལ་ཡང་དེ་འདྲའི་ཁ་ཅིག་གསུངས་གནང་སོང། ད་ང་ཚོ་གི་ལོ་རྒྱུས་ནང་དུ་བལྟས་པ་ཡིན་ན་རྣམ་རྒྱལ་གྲྭ་ཚང་ལ་ནི་མིང་ཐོབ་སྟངས་དེ་རིགས་མང་པོ་ཞིག་ཡོད་པ་ཞིག་རེད་ཤག་དཔེར་ན་ནི་སྐུ་འཁོར་གྲྭ་ཚང་དང་ད་ག་ནང་བཞིན་གསུང་ཤོབ་གྲྭ་ཚང། ད་ག་ནང་བཞིན་གྱི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ནང་དེ་འདྲའི་ཞིག་ཐོབ་གནང་གི་འདུག་དེ་སོང་ཙང་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་དེ་མིང་དེ་ཐོབ་ཚུལ་དང་ཐོབ་སྟངས་དེ་ག་འདྲ་ཞིག་ན་དགེ་ལགས་ཀྱིས། ང་ཚོའི་ལས་རིམ་གསན་གཟིགས་གནང་མཁན་ཚོ་ལ་ངོ་སྤྲོད་ཞིག་གནང་རོགས་གནང། རེད་ད་སྐུ་བཅར་ཟེར་དེ་སྐུ་དེ་སྐུ་མདུན་བཅར་དེ་རེད། དེའི་སྐུ་བཅར་ཟེར་དུས་དེའི་འཁྲིས་ལ་དེའི་ཉེ་འཁྲིས་ལ་ཡང་ན་དེའི་གམ་ལ་གམ་བཅར་གྲྭ་ཚང་ཟེར་གྱི་རེད་སྐུ་བཅར་གྲྭ་ཚང་ཟེར་གྱི་རེད་ད་རྒྱལ་བ་རིམ་བྱོན་གྱི་སྐུའི་གམ་དང་སྐུའི་འཁྲིས་ལ་ཡང་བཅར་ནས་ད་ཞབས་ཕྱི་ཞུ་མཁན་ཡིན་པ་ཡིན་ཙང་དེ་འདྲའི་ཆ་ནས་ཨ་ནི་སྐུ་བཅར་གྲྭ་ཚང་ཟེར་མིང་དེ་དེ་འདྲས་ཐོགས་པ་རེད་ད་བསྡུ་སྒྲིག་བྱས་ན། ལགས་སོ་དགེ་ལགས་ཨ་ནི་དེ་འདྲས་ངའི་དྲི་བ་མཐའ་མ་དེ་ཡིན་ཨ་ནི། ད།

བཙན་བྱོལ་ལ་ཕེབས་ཐུབ་པ་བྱུང་བ་རེད་དེའི་ལྷག་མ་ཚང་མ་བོད་ལ་ལུས་པ་རེད་ད་དེ་ནས་ང་ཚོ་རིག་གནས་གསར་བརྗེ་ལ་སོགས་པ་འདི་འདྲས་ཚུགས་ནས་སྐུ་ཞབས་མང་པོ་ཅིག་སྐྱ་བབས་པ་རེད་སྐྱ་མ་བབས་མང་པོ་ཅིག་ཕྱིས་སུ་ཨ་ནི་པོ་ཏཱ་ལ་ཕྱིས་སུ་ཉམས་གསོ་དང་མཆོད་མཇལ་བཏང་ཡས་སོགས་པ་འདི་འདྲས་བྱེད་པའི་སྐབས་ལ་གྲྭ་ཚང་སྐུ་ཞབས་ཁ་ཤས་ཤིག་ཕ་གི་ནང་ལ་ཐུགས་འགན་བཞེས་བྱས་བཞུགས་ཐུབ་པ་བྱུང་བ་རེད་དེ་ཡིན་ནའི་ད་ད་ལྟ་ང་ཚོ་དེ་རིང་ཉི་མ་འདིར་ཆ་བཞག་པ་ཡིན་ན་ཕལ་ཆེར་བོད་ལ་གྲྭ་ཚང་སྐུ་ཞབས་གཅིག་ཡང་ཕལ་ཆེར་བཞུགས་ཡོད་མ་རེད་པོ་ཏཱ་ལ་ལ་དེ་ཡིན་དུས་བྱས་ཙང་སྔོན་མ་གྲྭ་ཚང་གི་ཕྱག་ལེན་ག་རེ་ཡོད་པ་དེ་ད་ལྟ་བོད་ལ་ཡང་ཅི་ཡང་ཡོད་མ་རེད་རྦད་དེ་ཉམས་ཆག་ཕྱིན་པ་རེད། གྲྭ་ཚང་དེ་སྤྱི་ཡོངས་ད་རྩེ་རྣམ་རྒྱལ་གྲྭ་ཚང་བྱས་ནས་རྩེ་ཕོ་བྲང་པོ་ཏཱ་ལར་ཡང་གཙོ་བོ་བརྟན་བཞུགས་གནང་གི་ཡོད་རེད་ཡིན་པ་ཡིན་ནའི་གྲྭ་ཚང་གི་ད་འཛིན་སྐྱོང་གི་ལས་ཁུངས་ཨ་མའི་ཚོད་དེ་འབྲས་སྤུངས་ལ་ཡོད་པའི་གསང་སྔགས་ཕོ་བྲང་དང་དེ་ནང་བཞིན་འོག་ལ་ཡང་བཀྲ་ཤིས་ཁང་གསར་གྱི་ལས་ཁུངས་དེ་གནང་གི་ཡོད་རེད་ད་དེ་གྲས་ཚང་མ་ལོ་ལྔ་བཅུ་ང་དགུ་ལོ་ལ་ཡང་གཏོར་བཤིག་ཕྱིན་ནས་ད་ཕྱིས་སུ་ད་ལྟ་འབྲས་སྤུངས་ཀྱི་ག་ཚོད་རེད་ཁོངས་གཏོགས་རང་ལ་བརྩིས་ནས་བདག་པོ་བརྒྱབ་པ་མ་གཏོགས་རྣམ་རྒྱལ་གྲྭ་ཚང་ལ་ཡང་དེ་ཅིག་ཡོད་པ་དང། དེ་འདྲའི་ཅི་ཡང་ཡོད་མ་རེད། ད་པོ་ཏཱ་ལར་ཆ་བཞག་པ་ཡིན་ནའི་ད་ལྟ་འདི་ལ་ཡོད་པའི། ཡི་དམ་གསང་བདེ་འཇིགས་གསུམ་དང་ཐུན་མོང་མ་ཡིན་པའི་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོའི་ཕྱག་ལེན་ལ་སོགས་པ་དེ་ནང་བཞིན་གྱི་ཨ་ནི་བསྟན་སྲུང་སྤྱིའི་བསྐང་གསོའི་བསྐང་གསོ་ལ་སོགས་པ་དེ་འདྲའི་གི་ཕྱག་ལེན་ད་ཧ་ལམ་ཡོད་མ་རེད་ཅེས་ཉམས་ཚར་རེད། ད་པོ་ཏཱ་ལར་ཡོད་པ་འདི་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། ཕ་གི་ནང་ལོགས་ལ་ད་སྐུ་ཞབས་ཁ་ཤས་ཡོད་རེད་ཡིན་པ་ཡིན་ནའི་འདི་རྣམ་རྒྱལ་གྲྭ་ཚང་གི་སྐུ་ཞབས་ཀྱི་ངོ་བོའི་ཐོག་ནས་བཅུག་པ་དེ་འདྲ་ག་ཡང་མ་རེད། རྒྱ་ནག་གཞུང་རང་གིས་ཕ་གི་གི་དཀོན་གཉེར་གྱི་རྣམ་པ་ལ་བཅུག་དེ་བྱས་ནས་ཕ་གི་ནང་ལ་དཀོན་གཉེར་བྱེད་མཁན་རེད་མ་གཏོགས་གྲྭ་ཚང་གི་སྐུ་ཞབས་རང་གི་ངོ་བོའི་ཐོག་ནས་ཅི་ཡང་ཡོད་མ་རེད་ལ་གཞིས་བྱེས་ཀྱི་ད་པོ་ཏཱ་ལ་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་བར་ལ་ཧ་ལམ་འབྲེལ་བ་ཅི་ཡང་ཡོད་མ་རེད་ད་རྦད་དེ་འབྲེལ་བ་ཆད་བསྡད་ཡོད་རེད་དེ་ནང་བཞིན་གྱི་པོ་ཏཱ་ལ་ལ་ཡོད་པའི་ད་སྐུ་ཞབས་ད་ཚོད་དཔག་བྱས་པ་ཡིན་ན་དཀོན་གཉེར་ད་དེ་འདྲ་ཅིག་གི་བཞི་བཅུ་ལྔ་བཅུ་ཡོད་རེད་ད་ཁོང་རྣམ་པ་ཚོས་མཚམས་མཚམས་དུས་ཆེན་དེ་འདྲ་ལ་ཅིག་གི་ཚོགས་ཚུགས་ཚོགས་ཚུགས་ས་དེ་ནས་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ད་ཕ་གི་ནང་ལོགས་ལ་ད་ད་ཕོ་བྲང་དམར་པོའི་ནང་ལོགས་ལ་ཡོད་པའི་ཨེ་ནས། ད་ལྟ། གྲྭ་ཚང་གི་དེ་ཇོ་རེད་ད། ག་སུ་རེད་ཚོགས་ཁང་ཆེ། འབྲས་སྤུངས་ལ་ཡོད་པ་དེ་ལས། གསང་སྔགས་ག་སུ་རེད། ད་པོ་ཏ་ལ་ཡོད་པ་དེ་ལ་གསང་སྔགས་དགའ་ཚལ་ཟེར་གྱི་ཡོད་རེད་འོ་དེའི་ནང་ལོགས་ཀྱི་ད་ཕོ་ག་སུ་རེད་འདུ། ད་ད་འདུ་ཁང་དེའི་ནང་ལོགས་ལ་མཚམས་མཚམས་གསུང་ཚོགས་ཚུགས་པ་དེ་འདྲའི་སྐུ་པར་མཇལ་ཡས་འདུག་དེ་མ་གཏོགས་ད་ནམ་རྒྱུན་གྱི་ཆོ་ག་བྱས་ནས་དེ་འདྲ་ཧ་ལམ་ཡོད་མ་རེད། དེ་ནང་བཞིན་གྱི་ད་པོ་ཏ་ལའི་ནང་ལོགས་ལ་ལས་ཀ་བྱེད་མཁན་དང་འཛིན་སྐྱོང་བྱེད་མང་ཆེ་རྒྱ་མི་དམག་མི་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་སྐུ་ཞབས་དོན་དུ་ནམ་རྒྱུན་ནང་བཞིན་བྱས་ནས་གྲྭ་ཆས་གོས་ཚོགས་ཚུ་དེ་འདྲ་བྱས་ཧ་ལམ་གནས་སྟངས་ཧོར་མེད་ཆགས་བསྡད། ལགས་སོ་ད་རྒན་ལགས་རོ་ཆ་ཚོད་མེད་ལ་ནམ་རྒྱུན་ཕྱག་ལས་མང་པོ་ཞིག་ཡོད་རེད། ཡིན་པ་ཡིན་ན་དེ་རིང་ང་ཚོ་བཅར་འདྲི་དང་ལེན་གནང་བྱས་བཀའ་མོལ་ལྷུག་པོ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད། ཐུགས་རྗེ་ཆེ་ག་རེ་བྱས། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གཟིགས་གནང་བར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་སླར་ཡང་མཇལ་ཡོང།

ལིང་ཅིན་ཨ་མེ་རི་ཁ་ལྷོ་མའི་རྒྱལ་ཁབ་བྷར་ཛིལ་དང་ཨར་ཇེན་ཊི་ན་ལ་ཕེབས་ཐོན་གནང་ཡོད་པ་དང་ཡུལ་གྲུ་དེ་གཉིས་ཀྱི་གཞུང་འཛིན་དབུ་ཁྲིད་དང་མཇལ་འཕྲད་ཀྱིས་འབྲེལ་ལམ་ཤུགས་ཆེ་རུ་གཏོང་རྒྱུའི་སྐོར་གྲོས་མོལ་གནང་རྒྱུ་དང་ད་རེས་ཀྱི་ཕེབས་ཐོན་གཙོ་བོ་དེ་ནི་བྷར་ཛིལ་གྱི་གྲོང་ཁྱེར Rio de Janeiro གྱི་ནང་དུ་རྒྱལ་ཁབ་ཉི་ཤུ་ཐམ་པའི་ཕྱི་སྲིད་བློན་ཆེན་རྣམ་པའི་ལྷན་ཚོགས་སུ་མཉམ་ཞུགས་གནང་རྒྱུ་ཡིན་པ་རེད། ཨི་སི་རལ་གྱིས་ཧ་མཱ་སི་ཀྱིས་མིའི་གཏའ་མ་ཚོ་གང་མགྱོགས་གློད་བཀྲོལ་མ་བཏང་ཚེ། གྷ་ཛ་ས་ཁུལ་གྱི་རཱ་ཧྥཱ་གྲོང་ཁྱེར་གྱི་ནང་དུ་དྲག་རྒོལ་ཤུགས་ཆེ་བྱེད་རྒྱུ་ཡིན་ཞེས་ཉེན་བརྡ་བཏང་འདུག་ཨ་རིའི་ནོར་སྲིད་ཐད་ཀྱི་མཐོ་རིམ་གཞུང་འཛིན་མི་སྣ་གཉིས་ཀྱིས་གལ་སྲིད་རྒྱ་ནག་གིས་ཁྲོམ་རའི་དགོས་མཁོ་ལས་ལྷག་པའི་དངོས་ཟོག་ཐོན་སྐྱེད་བྱེད་པའི་དཀའ་ངལ་སེལ་ཐབས་སུ་རིན་གོང་ཆུང་བའི་དངོས་ཟོག་གི་ཐོག་ནས་རྒྱལ་སྤྱིའི་ཁྲོམ་རར་ཕྱིར་ཚོང་བྱས་ཚེ། རྒྱལ་སྤྱིའི་ཁྲོམ་རར་གནོད་འཚེ་ཡོང་རྒྱུ་ཡིན་པས་རྒྱ་ནག་ལ་ཡ་ལན་སློག་རྒྱུ་ཡིན་ཅེས་ཉེན་བརྡ་བཏང་གནང་འདུག། གཟའ་འཁོར་སྔོན་མའི་གཟའ་པ་སངས་ཉིན་ཨུ་རུ་སུ་གྱི་བཙོན་ཁང་ཞིག་ནང་ལོ་བཅུ་དགུ་བཙོན་འཇུག་གི་ཁྲིམས་ཆད་འོག་ཡོད་བཞིན་པའི་ཨུ་རུ་སུ་གྱི་སྲིད་འཛིན་ཕུ་ཀྲིན་གྱི་དབང་ཆ་སྒེར་གཅོད་ཀྱི་གཞུང་ལ་ངོ་རྒོལ་བའི་དབུ་ཁྲིད་གྲགས་ཅན་ཨ་ལེག་སི་ལེ་ཝལ་ལིན་འདས་གྲོངས་སུ་གྱུར་བའི་རྗེས་ཁོང་གི་སྐུ་ཟླས་དམ་པ་དེ་ཉིད། སྲིད་འཛིན་ཕུ་ཀྲིན་གྱིས་བཀྲོངས་པ་ཞིག་རེད་ཅེས་གསུངས་པ་མ་ཟད་འཐབ་རྩོད་ཁག་མུ་མཐུད་དེ་རྒྱུན་སྐྱོང་བྱེད་ཀྱི་ཡིན་ཅེས་གསུངས་ཡོད་པ་རེད། རྒྱ་ནག་གི་དབུས་དངུལ་ཁང་གི་འགན་འཛིན་ཟུར་པ་ལིའུ་ལེང་ཅེ་ལགས་ལྐོག་རྔན་ཟ་ལེན་གྱི་ཉེས་འཛུགས་འོག་གོ་གནས་ནས་ཕབ་པ་དང་ཁྲིམས་བཤེར་བྱེད་ཀྱི་ཡོད་པའི་གནས་ཚུལ་ཞིག་ཐོན་བཞིན་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གོ་སྒྲིག་གནང་མཁན་རྡོ་རྗེ་ཐོགས་མེད་ལགས་དང་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་པ་སངས་དབྱངས་སྐྱིད་ཡིན།